ང་ཚེ་རིང་དབང་མོ་ཡིན། ང་ཚོའི་གསར་འགྱུར་ལས་རིམ་འདིའི་ནང་ལ་གཟའ་པ་སངས་ཉིན་མོར་ཨ་རིའི་རྒྱལ་སའི་མངའ་ཁུལ་གྱི་བོད་རིགས་ཚོགས་པའི་ལོ་སར་གྱི་མཛད་སྒོར་ཨ་རིའི་འཛིན་སྐྱོང་གི་བོད་དོན་དམིགས་བསལ་འབྲེལ་མཐུད་པའི་སློབ་སྟོན་པ་དང་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཁང་གི་མཐོ་རིམ་ལས་བྱེད་སོགས་ཕེབས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དབུ་བཞུགས་ཐོག་ལ་ཁོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཚུགས་ནས་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུ་གནང་ཡོད་པའི་སྐོར། ཧ་མ་སི་ཀྱི་འགོ་ཁྲིད་ཚོས་གྷ་ཛ་ནང་ལ་མེ་འཕེན་མཚམས་འཇོག་ཡོངས་སུ་ཡོང་རྒྱུར་ཨུ་ཚུགས་རྒྱབ་བཞིན་པའི་སྐོར་འོན་ཀྱང་ཨི་ཟི་རལ་གྱི་རྒྱལ་སྲུང་གི་མི་སྣ་ཞིག་གིས་དེ་ནི་འཁྲུལ་སྣང་ཅན་གྱི་བསམ་བློ་རེད་ཅེས་ངོས་ལེན་མེད་པའི་འགྲེལ་བརྗོད་གནང་བའི་སྐོར་སོགས་རྒྱས་པར་བཟོས་ཡོད། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུའི་བོད་ཟླ་དང་པོའི་ཚེས་པ་དགུ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅོ་བརྒྱད་བོད་ན་གཟའ་ཉི་མའི་སྔ་དྲོའི་གསར་འགྱུར་ལས་རིམ་ད་ལྟ་རྒྱང་སྲིང་ཞུ་གི་ཡིན། སྔོན་ལ་འཛམ་གླིང་གི་གསར་འགྱུར་ཕྱོགས་བསྡུས་ཁག་ཞུ་གི་ཡིན། མཉམ་འབྲེལ་རྒྱལ་ཚོགས་ཀྱིས་གོ་སྒྲིག་བྱས་པའི་ཨབ་གྷ་ནི་སི་ཐན་སྐོར་གྲོས་མོལ་ཚོགས་གྲབས་ཡོད་པ་དང་བསྟུན་གཟའ་སྤེན་པའི་ཉིན་མོར་ཐཱ་ལི་བཱན་གྱི་དབང་འཛིན་པས་གྲོས་མོལ་ལ་མཉམ་ཞུགས་བྱེད་རྒྱུར་ཆ་རྐྱེན་ཁག་ཅིག་མི་ཚང་ན་གྲོས་མོལ་བྱས་ན་ཡང་ཕན་ཐོགས་མེད་ཅེས་བརྗོད་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱིས་བསྐོས་པའི་ཨབ་གྷ་ནི་སི་ཐན་ཆེད་དུ་དམིགས་བསལ་སྐུ་ཚབ་རྣམས་ཀྱིས་ཏཱ་ལི་བཱན་དང་ཚོགས་མི་རྒྱལ་ཁབ་ཁག་དང་མཉམ་དུ་གཟའ་ཉི་མར་ཁ་ཏར་གྱི་རྒྱལ་ས་དྲོ་ཧ་རུ་འགྲོ་བ་མིའི་ཐོབ་ཐང་གཙོས་པའི་རྒྱལ་ཁབ་ཀྱི་གནད་དོན་མང་པོའི་སྐོར་གྲོས་མོལ་གནང་འཆར་ཡོད་པ་རེད། ཚོགས་འདུ་དེ་ནི་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་གྲོང་ཁྱེར་དེ་གར་ཨབ་གྷ་ནི་སྟན་སྐོར་ལ་གྲོས་མོལ་ཚོགས་པ་དེའི་མཇུག་སྐྱོང་ཡིན་པ་དང་དེ་སྔོན་གྱི་ཚོགས་འདུར་ཨབ་གྷན་གྱི་མི་རྐང་གཅིག་ཀྱང་མགྲོན་འབོད་བྱས་མེད་པ་རེད་འདུག། གཟའ་ཉི་མར་འགོ་འཛུགས་རྒྱུའི་ཉིན་གཉིས་རིང་གི་གྲོས་མོལ་ཐོག་ལ། ཨབ་གྷན་གྱི་ཞི་བའི་སྤྱི་ཚོགས་ཀྱི་ཚོགས་མི་རྣམ་པ་དང། ཏཱ་ལི་བན་གྱི་དབང་འཛིན་པ་ཡང་མགྲོན་འབོད་བྱས་ཡོད་པ་རེད། འོན་ཀྱང་གྲོས་མོལ་ལ་ཏཱ་ལི་བན་གཞུང་གིས་ངོ་བོ་དང་ཚད་གཞི་ཇི་ཙམ་ཐོག་ནས་མཉམ་ཞུགས་བྱེད་རྒྱུ་ཡིན་མིན་དེ་གསལ་པོ་མེད་པ་རེད། གཟའ་སྤེན་པར། ཏཱ་ལི་བན་ཕྱི་སྲིད་ལྷན་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ལ་གྲོས་མོལ་ལ་ཚང་དགོས་པའི་ཆ་རྐྱེན་རྣམས་བསྐྱར་ཟློས་བྱས་ཡོད་ཅེས་བརྗོད་འདུག་རྒྱལ་འབྲེལ་གྱི་གནས་ཚུལ་འབྱུང་ཁུངས་ཤིག་གིས AFP གསར་ཁང་ལ་ཏཱ་ལི་བན་སྐུ་ཚབ་རྣམས་ཀྱིས་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ Antonio Guterres དང་ངོ་ཐོག་མཇལ་འཕྲད་གྲོས་མོལ་བྱེད་དགོས་ཞེས་འབོད་སྐུལ་ཞུས་ཡོད་པ་དང་གྲོང་ཁྱེར་དྲོ་ཧ་རུ་ཚོགས་འདུ་འཚོགས་པའི་སྐབས་ལ་ཨབ་གྷན་གྱི་སྐུ་ཚབ་གཅིག་ལས་མེད་པ་དེ་ཏཱ་ལི་བན་བྱེད་དགོས་ཀྱི་ཡོད་ཅེས་དགོས་འདུན་བཏོན་ཡོད་སྐོར་བརྗོད་འདུག། ཨ་མེ་རི་ཁའི་གྲོས་ཚོགས་འོག་མའི་རྒྱ་ནག་དམར་ཤོག་ཚོགས་པའི་ཉེན་ཁ་ལ་ཆེད་དམིགས་ཀྱིས་གསར་འཛུགས་གནང་ཡོད་པའི་རྒྱ་ནག་ལས་དོན་ཚོགས་ཆུང་གི་འགན་འཛིན་སྐུ་ཞབས Mike Gallagher བདུན་ཕྲག་རྗེས་མའི་ཚེས་ཉི་ཤུ་གཅིག་ཉིན་ལ་གྲོས་ཚོགས་འཐུས་མི་བདུན་ཁྲིད་ནས་ཐའེ་ཝན་དུ་འཚམས་འདྲི་ཕེབས་འཆར་བ་དང་དེ་ནི་གཙོ་བོ་ད་ལོའི་སྤྱི་ཟླ་ལྔ་པའི་ནང་དུ་ཐའེ་ཝན་གྱི་འདེམས་ཐོན་སྲིད་འཛིན་ལའེ་ཆིང་ཏེ་སྲིད་འཛིན་དམ་འབུལ་མཛད་སྒོ་མ་ཚོགས་སྔོན་ལ་ཨ་མེ་རི་ཁའི་གྲོས་ཚོགས་ཀྱིས་ཁོང་ལ་རྒྱབ་སྐྱོར་ཡོད་པ་མཚོན་བྱེད་ཡིན་པ་དང། མ་དངུལ་དུས་བབ་ཀྱི་གནས་ཚུལ་སྤེལ་གསལ་ལྟར་ན་སྐུ་ཞབས Mike Gallagher ལགས་ཀྱིས་སྣེ་ཁྲིད་པའི་སྐུ་ཚབ་ཚོགས་པ་དེས་འདེམས་ཐོན་སྲིད་འཛིན་ལའེ་ཆིང་ཏེ་ལས་གཞན་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ་དང་ཁ་གཏད་སྲིད་དོན་ཚོགས་པ་གོ་མིན་ཏང་གི་ཧན་གོ་ཡུ་ལ་ཡང་ཐུག་འཕྲད་གནང་རྒྱུ་རེད་འདུག། རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་བོད་པའི་གཞིས་ཆགས་ཀོ་ལེ་གྷལ་དོན་ལྡན་གླིང་གཞིས་ཆགས་ཚུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་མཛད་སྒོ་སྲུང་བརྩི་རྒྱས་པར་ཞུས་དང་ཞུ་མུས་རེད་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་རྣམ་པ་གཉིས་དང། དོན་ལྡན་གླིང་གཞིས་ཆགས་ཀྱི་གཞིས་འགོ་དགེ་ལེགས་འབྱུང་གནས་ལགས་དབུས་པའི་སྐུ་མགྲོན་དང་མི་མང་མཉམ་འཛོམས་ཐོག་གཟའ་སྤེན་པར་ཀོ་ལེ་གྷལ་གཞིས་ཆགས་ཀྱི་མི་དམངས་ཚོགས་ཁང་ནང་ལ་མཛད་སྒོ་ཚོགས་ཡོད་པ་རེད། མཛད་སྒོའི་ཐོག་ཀོ་ལེ་གྷལ་གཞིས་ཆགས་ཀྱི་གཞིས་འགོ་དགེ་ལེགས་འབྱུང་གནས་ལགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྔ་བཅུའི་དུས་དྲན་ཐོག་བསྩལ་བའི་དམིགས་བསལ་གསུང་འཕྲིན་དེ་སྒྲོག་སྦྱང་གནང་འདུག་གསུང་འཕྲིན་ནང་ལ་ཀོ་ལེ་གྷལ་དོན་ལྡན་གླིང་གཞིས་ཆགས་ཚུགས་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་བྱེད་བཞིན་ཡོད་པར་གཞིས་ཆགས་མི་དམངས་ཡོངས་དང་ཕྱི་ནང་གི་སྐུ་མགྲོན་བཅས་པར་ཚང་མར་མཛའ་བརྩེའི་འཚམས་འདྲི་བསྩལ་འདུག། ད་དུང་རང་ཅག་བཙན་བྱོལ་དུ་འབྱོར་རྗེས་གཞིས་ཆགས་ཟུར་འཛུགས་དགོས་པའི་དམིགས་ཡུལ་ནི་མི་འབོར་ཆེ་ཞིང་ས་རྒྱ་ཆེ་བའི་རྒྱ་གར་ཡུལ་གྲུ་ཁག་གི་ནང་རིམ་བཞིན་བོད་མི་རྣམས་སིམ་སྟེ་ཁ་འཐོར་དུ་མི་འགྲོ་བ་དང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་ཡུལ་གོམས་གཤིས་ལུགས་བཅས་ལ་མི་ཉམས་རྒྱུན་འཛིན་ངེས་གཏན་མེད་པའི་འཚོ་བའི་དཀའ་ངལ་སེལ་ཐབས་བཅས་ཀྱི་ཆེད་དུ་ཡིན་པ་ལྟར་ཕྱོགས་ཚང་མ་ནས་ངལ་བ་དང་ལེན་དང་ཕྱར་གྲུ་མཉམ་འཁྱེར་བྱས་པའི་གྲུབ་འབྲས་རང་རེའི་མིག་གི་མདུན་དུ་ལོངས་སྤྱོད་བྱེད་རྒྱུ་ཡོད་པ་རེད་ཅེས་གསུངས་འདུག།
ཨུ་རུ་སིའི་སྲིད་འཛིན་ཕུ་ཐིན་གྱིས་ཆབ་སྲིད་ཐོག་གི་ཁ་གཏད་ཕྱོགས་ཁག་ཆེ་ཤོས་ཀྱི་འགོ་ཁྲིད་དང་ནམ་རྒྱུན་ནས་ཨུ་རུ་སིའི་ད་ལྟའི་གཞུང་འཛིན་ལ་སྐྱོན་བརྗོད་དང་དགག་པ་རྒྱབ་མཁན་སྲིད་དོན་པ་གྲགས་ཅན་ད་ལོའི་དགུང་ལོ་བཞི་བཅུ་ཞེ་བདུན་ཡིན་པའི་ཨ་ལེག་སི་ནཱ་ཝལ་ནི་རེས་གཟའ་པ་སངས་ཉིན་མོ་རུ་གློ་བུར་དུ་བཙོན་ཁང་ནང་དུ་འདས་གྲོངས་སུ་ཕྱིན་ཡོད་པའི་གནས་ཚུལ་ཐོན་མ་ཐག་འཛམ་བུ་གླིང་གི་སྲིད་དོན་གྱི་སྡིངས་ཆའི་ཐོག་ལ་སེམས་སྐྱོ་ཆེན་པོ་ཆགས་ནས་མི་ཚོས་ཚོད་དཔག་དང་དོ་སྣང་ཆེན་པོ་སྤྲད་དེ་འདས་པོ་ཁོང་ལ་གདུང་སེམས་མཉམ་བསྐྱེད་དང་མི་ཕལ་ཆེ་བས་དེ་ནི་སྲིད་དབང་སྒེར་གཅོད་པ་ཕུའུ་ཏིན་གྱིས་ཨུ་རུ་སིའི་སྲིད་འཛིན་འོས་བསྡུ་ལ་ཟླ་བ་གཅིག་ཙམ་ལས་ལྷག་མེད་པའི་སྐབས་འདིར་སོ་སོ་ཡི་ཁ་གཏད་ཆེ་ཤོས་དེ་ལྐོག་བསད་བཏང་ཡོད་པ་ཞིག་ལ་ངོས་འཛིན་གྱིས་སྐྱོན་བརྗོད་དང་དེ་ལ་འགན་ལེན་འཁུར་དགོས་པའི་རེ་འབོད་བྱེད་བཞིན་པ་དང་དུས་མཚུངས་སུ་སྲིད་དབང་སྒེར་གཅོད་པ་ཕུའུ་ཏིན་ལྟ་བུ་ཡིས་འཛམ་བུ་གླིང་གི་ཞི་བདེ་ལ་གནོད་བྱེད་རྒྱུ་ལ་ཞེད་སྣང་བསྐྱེད་ཡོད་པ་རེད། འོན་ཏེ་དྲ་རྒྱའི་ལྕགས་རིའི་ནང་དུ་བཅུག་ཡོད་པའི་རྒྱ་ནག་ནང་གི་དྲ་གྲོགས་མང་པོ་ཞིག་གིས་ཕུ་ཏིན་ལ་གདུང་སེམས་མཉམ་བསྐྱེད་བྱེད་དགོས་པ་མ་ཟད། མདུང་རྩེ་དེ་ནུབ་ཕྱོགས་རྒྱལ་ཁབ་དང་ཨ་མི་རི་ཁ་ཕྱོགས་སུ་བཙུགས་ནས་ད་ལན Alex Navalny ལྐོག་བསད་བྱེད་མཁན་གཏེ་བོ་དེ་ཨ་མི་རི་ཁ་རེད་ཅེས་ཚོར་བ་ཆེན་པོའི་ངང་ནས་སྐྱོན་བརྗོད་ཤུགས་ཆེ་བྱེད་བཞིན་པ་རེད། སྲིད་དོན་དབྱེ་འབྱེད་པ་ཚོས་ད་ལྟའི་རྒྱ་ནག་ནང་གི་ཆབ་སྲིད་ཀྱི་ཁོར་ཡུག་དེ་ཨུ་རུ་སུ་ལས་ལྡབ་འགྱུར་གྱིས་སྡུག་པོ་ཆགས་ཡོད་པ་དེ་རྒྱ་ནག་དྲ་དམངས་ཀྱི་དེ་དག་གི་ལས་ལུགས་བྱེད་སྟངས་དེ་ཚོ་ལས་ཤེས་ཐུབ་ཀྱི་འདུག་ཅེས་བརྗོད་འདུག

གཞན་ཡང་མཉམ་འབྲེལ་རྒྱལ་ཚོགས་ནང་དུ་གནས་སྡོད་ཨ་མི་རི་ཀའི་གཞུང་ཚབ་ལིན་ཏཱ་ཐོ་མཱས་ཀྲིན་ཕིལ་ལགས་ནས་ཀྱང་ཨ་མི་རི་ཨུ་རུ་སུ་གདུག་རྩུབ་ཆེ་བའི་དྲག་གནོན་བྱས་པ་དེ་ཁོང་འདས་གྲོངས་སུ་ཕྱིན་པའི་རྐྱེན་རྩ་གཙོ་བོ་རེད་ཅེས་གསུངས་འདུག་ཨ་རིའི་སྲིད་འཛིན་སྦའེ་དན་མཆོག་གིས་རེས་གཟའ་པ་སངས་ཉིན་མོ་ཁ་ཐུག་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་ལ་སྐྱོན་བརྗོད་གནང་སྟེ་ཕུ་ཏིན་གྱིས་ངེས་པར་དུ་དོན་རྐྱེན་དེ་ལ་འགན་འཁུར་དགོས་པ་གསུངས་གནང་ཡོད་པ་མ་ཟད་ཨ་ལེག་སི་ནཱ་ཝཱལ་ནི་འདས་གྲོངས་སུ་ཕྱིན་པའི་དོན་དག་དེ་དང་འབྲེལ་ནས་ཨ་མི་རི་ཀའི་གྲོས་ཚོགས་འོག་མས་ཡུ་ཁུ་རེན་ལ་མ་དངུལ་མཁོ་སྤྲོད་ལ་འགོག་རྐྱེན་བཟོ་བཞིན་པ་དེ་ལ་སྐྱོན་བརྗོད་གནང་འདུག། གཟའ་སྤེན་པའི་ཉིན་མོར་ཇར་མ་ནི་གྲོང་ཁྱེར་མིའུ་ནུག་གི་རྒྱལ་སྤྱིའི་ཚོགས་ཆེན་ཐོག་ལ་ཡུཀ་རེན་གྱི་སྲིད་འཛིན Volodymyr Zelenskyy ཡིས་ཡུ་རོབ་ནང་ལ་གོད་ཆག་ཆེ་བའི་གནས་སྟངས་མི་འཕྲད་རྒྱུའི་ཆེད་དུ་ཡུཀ་རེན་ལ་མཚོན་ཆའི་རོགས་རམ་ཛ་དྲག་ཆགས་ཡོད་ཅེས་གསུངས་འདུག། ཨ་མི་རི་ཀའི་རྒྱལ་ས Washington ནས Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན་གཟའ་པ་སངས་ཉིན་མོར་ཨ་མི་རི་ཀའི་རྒྱལ་ས Washington མངའ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པའི་ལོ་གསར་གྱི་མཛད་སྒོའི་ཐོག་ལ་ཨ་རིའི་འཛིན་སྐྱོང་གི་བོད་དོན་དམིགས་བསལ་འབྲེལ་མཐུད་པའི་སློབ་སྟོན་པ་དང་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཁང་གི་མཐོ་རིམ་ལས་བྱེད་དང་གཞན་ཡང་བྱང་ཨ་རིའི་སྐུ་ཚབ་དོན་གཅོད་མཆོག་ཕེབས་ཡོད་པའི་སྐོར་གྱི་གནས་ཚུལ་ཀུན་བཟང་རིན་ཆེན་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གི་རེད། ཨ་རིའི་རྒྱལ་སའི་མངའ་ཁུལ་གྱི་བོད་མི་ཚོའི་འདི་ལོའི་ལོ་གསར་སྲུང་བརྩི་གི་མཛད་སྒོར་ཨ་རིའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛེ་ཡཱ་གི་མཐོ་རིམ་སློབ་སྟོན་པ་ལྕམ་ཨེ་ལི་སན་སྦར་བྷར་དང་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཁང་གི་མཐོ་རིམ་ལས་བྱེད་སྐུ་ཞབས་པེ་རོ་ཀྲོ་ཛི། དེ་ག་ནང་བཞིན་བྱང་ཨ་མེ་རི་ཀའི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་དེ་བཞིན་རྒྱལ་སའི་མངའ་ཁུལ་གྱི་བོད་བརྒྱུད་ནང་བསྟན་གྱི་ཆོས་ཚོགས་ཁག་གི་མཁན་པོ་དང་ས་གནས་མི་མང་ཚོས་མཉམ་ཞུགས་གནང་ཡོད་པ་རེད། And on behalf of uh, Chairman Christopher Smith of the Congressional Executive Commission on China, and also co-chairman Jeff Merkley and my good friend and colleague who many of you know Todd Stein uh and I myself I do want to wish you ལོ་གསར་བཀྲ་ཤིས་བདེ་ལེགས། ལོ་གསར་གྱི་མཛད་སྒོ་ལ་སྐུ་མགྲོན་རྣམ་པས་ས་གནས་མི་མང་ཚོ་ལ་གསུང་བཤད་གནང་ཡོད་པ་དང་འབྲེལ་ས་གནས་ཀྱི་བོད་པའི་གཞོན་ནུ་ན་གཞོན་ཚོས་མི་མང་ཚོ་ལ་བོད་ཀྱི་སྲོལ་རྒྱུན་གཞས་སྣ་སྣ་ཚོགས་ཤིག་གཟིགས་འབུལ་གནང་སོང། ཐེངས་འདིའི་མཛད་སྒོའི་སྐབས་སུ་ཨ་རིའི་གྲོས་ཚོགས་འོག་མའི་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་གྲོས་ཚོགས་འཐུས་མི་གྲངས་མང་གི་རྒྱབ་སྐྱོར་ཡོད་པའི་ཐོག་ནས་ཁྲིམས་འཆར་དེ་གཏན་འབེབས་ཐུབ་ཡོད་པའི་སྐོར་སྐུ་མགྲོན་རྣམ་པ་ཁག་ཅིག་གིས་གླེང་སློང་གནང་ཡོད་པ་དང་སྦྲགས། ལོ་གསར་སྐབས་སུ་ཨ་རིའི་གྲོས་ཚོགས་འོག་མའི་ནང་ལ་ཁྲིམས་འཆར་དེ་གཏན་འབེབས་ཐུབ་པ་དེ་ནི་བོད་མི་ཚོ་ལ་ལོ་གསར་གྱི་ལག་རྟགས་གལ་ཆེན་ཞིག་ཆགས་ཀྱི་ཡོད་པ་དང། དེ་བཞིན་གྲོས་ཚོགས་གོང་མའི་ནང་ལ་ཡང་ཁྲིམས་འཆར་དེ་གཏན་འབེབས་ཐུབ་རྒྱུར་བོད་མི་ཚོས་མུ་མཐུད་ནས་འབད་བརྩོན་བྱེད་དགོས་པ་དེ་གལ་ཆེན་པོ་ཡིན་པའི་སྐོར། ཁྲིམས་འཆར་དེ་ཐོག་མར་ཨ་མི་རི་ཀའི་གྲོས་ཚོགས་ནང་ལ་ག་འདྲ་བྱས་ཏེ་སླེབས་ཡོད་པའི་སྐོར་སོགས་བྱང་ཨ་མི་རི་ཀའི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་འགྲེལ་བརྗོད་གནང་སོང། ལོ་གསར་གྱི་ད་ལྟ་དེ
འཚམས་འདྲི་རེད། བཀའ་སློབ་གསུང་བཤད་དེ་ཚང་མས་ད་ལྟ་སེམས་འཁྲུལ་བའི་དུས་ད་ངས་དམིགས་བསལ་ཞུ་ཡག་ག་ཡེ་མི་འདུག་ད་ཡིན་ནའི་ད་ལོ་ང་ཚོ་ལོ་གསར་གྱི་དངོས་གནས་ཕྱག་རྟགས་དེ་འདྲ་ཡག་པོ་ཅིག

ཚུན་ཆད་ཀྱི་གདོང་ལེན་ལོ་གསར་གྱི་ཕྱག་རྟགས་འདི་ལ་ཡང་ད་ཚང་མས་མཁྱེན་གསལ་རེད། ཨ་ནི་འདི་ཡིས་ད་གཙོ་བོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང་ང་རང་ཚོ་ཚང་མས་ནུས་པ་མཉམ་སྤུངས་ཀྱི་ཐོག་ནས་ཡོང་བ་ཞིག་ཚང་མས་མཁྱེན་དགོས་པ་དེ་གལ་ཆེན་པོ་རེད་བསམ་གྱི་ཞུ་འདོད་བྱུང། ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ག་འདྲ་སེ་རེད་ཞུས་པ་ཡིན་ན། ད་ལན་གྱི་ཁྲིམས་འཆར་དེ་ཁ་སང་ཕྱི་ཟླ་བཅུ་གཅིག་ཚེས་ཉི་ཤུ་རྩ་དགུ་ཉིན་མོ་དེ་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཁྲིམས་འཆར་དེ་ཨ་ནི་ཚོགས་ཆུང་ནང་ལ་ཡང་ད་དེ་རྒྱབ་གཉེར་གྱི་ཐོབ་པའི་སྒང་དུ་གོ་བསྡུར་གནང་དུས་ཨ་རི་གི་ད་ཚོགས་མི་ད་ཚ་འཐུས་མི་དྲུག་བཙུགས་ཀྱི་བཀའ་མོལ་གནང་དུས་ཚང་མས་གསན་ཡོད་ཀྱི་རེད། ཚང་མས་ཀྱི་གོང་ས་མཆོག་དང་ཡང་ད་ཅིག་མཇལ་མྱོང་བ་དང་གོང་ས་མཆོག་གི་ཅིག་དགོངས་བཞེས་རེད་གོང་ས་མཆོག་གི་ཐུགས་ཀྱི་དགོངས་བཞེས་དེ་ལ་ཁོ་རང་ཚོས་བརྩི་འཇོག་ག་གམ་བྱེད་ཀྱི་ཡོད་པ་དེའི་གི་ད་ནུས་པའི་ཐོག་ནས་ང་ཚོ་ཐོན་ཡོང་བ་དེ།

དེ་བཞིན་རང་ཉིད་ཀྱི་སྲོལ་རྒྱུན་ལམ་ལུགས་སོགས་ཁག་སྲུང་བརྩི་བྱེད་རྒྱུ་དེ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ཅེས་ལྕམ་ཨེ་ལི་སན་ལགས་ཀྱིས་འགྲེལ་བརྗོད་གནང་སོང། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་འགན་འཛིན་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཁྲིས་སྨིད་ལགས་དང་ཚོགས་ཆུང་གི་འགན་འཛིན་གྲས་ཨ་མེ་རི་ཁའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ཇེབ་མག་ལི། དེ་བཞིན་རྒྱ་ནག་ལས་དོན་ཚོགས་ཆུང་གི་ལས་བྱེད་ཡོངས་ཀྱི་ཚབ་བྱས་ཏེ་ངས་ཁྱེད་རྣམ་པ་ཡོངས་ལ་ལོ་གསར་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ཅེས།

ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། རྒྱ་གར་ལྷོ་ཕྱོགས་ཀྱི་ཀོ་ལེ་ཀལ་དོན་ལྡན་གླིང་གཞིས་ཆགས་དབུ་བརྙེས་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་མཛད་སྒོའི་ཐོག་ལ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དབུ་བཞུགས་གནང་པའི་སྐོར་གྱི་གནས་ཚུལ་ཞིབ་ཕྲ་གཤམ་ལ་གསན་གྱི་རེད། ཕྱི་ཟླ་གཉིས་པའི་ཚེས་བཅུ་བདུན་ཉིན་རྒྱ་གར་ལྷོ་ཕྱོགས་ཀོ་ལེ་ཀལ་དོན་ལྡན་གླིང་བོད་མིའི་གཞིས་ཆགས་བཙུགས་ནས། ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་མཛད་སྒོ་ཞིག་ཀོ་ལེ་ཀལ་གཞིས་ཆགས་ཀྱི་མི་དམངས་ཚོགས་ཁང་ནང་ཚོགས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་རྣམ་གཉིས་ཀྱིས་དབུས་པའི་ཕྱི་ནང་སྐུ་མགྲོན་བརྒྱ་ཕྲག་ཁ་ཤས་ཕེབས་གནང་འདུག་མཛད་སྒོའི་ཐོག་ཀོ་ལེ་ཀལ་གཞིས་ཆགས་ཀྱི་གཞིས་འགོ་དགེ་ལེགས་འབྱུང་གནས་ལགས་ཀྱིས ༸གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལྔ་བཅུའི་དུས་དྲན་སྲུང་བརྩིའི་ཐོག་ཆེད་དུ་བསྩལ་གནང་བའི་དམིགས་བསལ་གསུང་འཕྲིན་དེ་སྒྲོག་སྦྱང་གནང་སོང།
ཀོ་ལེ་ཀལ་དོན་ལྡན་གླིང་གཞིས་ཆགས་ཚུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་བྱེད་བཞིན་ཡོད་པར་གཞིས་མི་ཡོངས་ནས་ཕྱི་ནང་གི་སྐུ་མགྲོན་བཅས་པར་མཛའ་བརྩེའི་འཚམས་འདྲི་ཡོད། གསུང་འཕྲིན་དེའི་ནང་འཁོད་དོན་ཀོ་ལེ་ཀལ་དོན་ལྡན་གླིང་གཞིས་ཆགས་ཚུགས་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་བྱེད་བཞིན་ཡོད་པར་གཞིས་མི་ཡོངས་དང་ཕྱི་ནང་གི་སྐུ་མགྲོན་བཅས་པར་མཛའ་བརྩེའི་འཚམས་འདྲི་ཡོད། རང་ཅག་བཙན་བྱོལ་དུ་འབྱོར་བའི་རྗེས་གཞིས་ཆགས་ཟུར་བཙུགས་དགོས་པའི་དམིགས་འདུན་ནི་མི་འབོར་ཆེ་ཞིང་ས་རྒྱ་ཆེ་བའི་རྒྱ་གར་ཡུལ་གྲུ་ཁག་ནང་རིམ་གྱིས་སིམ་སྟེ་ཁ་ཐོར་དུ་མི་འགྲོ་བ་དང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་ཡུལ་གོམས་གཤིས་ལུགས་བཅས་པ་མི་ཉམས་རྒྱུན་འཛིན་ངེས་གཏན་མེད་པའི་འཚོ་བའི་དཀའ་ངལ་སེལ་ཐབས་བཅས་ཀྱི་ཆེད་དུ་ཡིན་པ་ལྟར་ཕྱོགས་ཚང་མ་ནས་ངལ་བ་ཁུར་དང་ལེན་ཕྱར་གྲུ་མཉམ་འདེགས་བྱས་པའི་འབྲས་བུ་རང་རེའི་མིག་གི་སྤྱོད་ཡུལ་དུ་གྱུར་བ་དེ་ཡིན་སླད་གཞིས་ཆགས་ནང། རྒན་རྒོན་ནད་གཅོང་ཉམ་ཐག་ཧྲེང་པོ་ཡོད་རིགས་ཀྱི་འཚོ་བའི་གནས་སྟངས་ཐོག་དམིགས་བསལ་དོ་སྣང་ལྟ་རྟོག་རམ་འདེགས་དང་འབྲེལ་ནང་དོན་རིག་པ་སེམས་ཀྱི་འཕྲོད་བསྟེན་དང་གསོ་བ་རིག་པ་ལུས་ཀྱི་འཕྲོད་བསྟེན་ཡིན་ལུགས་བཤད་སྲོལ་ཡོད་པ་ལྟར་རྒན་རྒོན་དེ་དག་གི་ཟས་སྤྱོད་འཕྲོད་བསྟེན་ཐོག་ལ་ཡང་ལྟ་ཞིབ་མི་ལྷོད་པ་དགོས་གལ་ཞེས་གསུངས་གནང་འདུག་ཡང་གསུང་འཕྲིན་དེའི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་ཕམ་དང་སྦྲགས་ནས་དམིགས་བསལ་དུ་བཀའ་ནན་པོ་སྩལ་དོན་ནང། བོད་གཞིས་ལུས་མི་མང་རྣམས་གཞན་དབང་འོག་ཏུ་ཚུད་ཡོད་ཀྱང་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱིས་ཆོལ་ཁ་གསུམ་ཁ་བྲལ་དུ་གཏོང་ཐུབ་མེད། འོན་ཀྱང་འདི་ཕྱོགས་རང་རེ་བཙན་བྱོལ་ནང་སྤྱི་སེམས་ཀྱིས་ཕོངས་པའི་ཅོལ་ཆུང་ཁག་ཅིག་གིས་ཕྱོགས་རིས་འཐེན་འཁྱེར་གྱི་བྱ་བ་སྤེལ་བ་ནི་ཞབས་འདྲེན་གྱི་བློ་ཕམ་གྱི་གནས་ཡིན་པས་སེར་སྐྱ་འགོ་དམངས་ཚང་མས་ཅིས་ཀྱང་ཡིད་གཟབ་དགོས་གལ་བློ་འཇགས་གྱིས་ཞེས་འཁོད་གནང་འདུག་ཕྱོགས་མཚུངས་གཞིས་འགོ་དགེ་ལེགས་འབྱུང་གནས་ལགས་ཀྱིས། ཀོ་ལི་གལ་གཞིས་ཆགས་ཀྱི་འཕེལ་རིམ་དང་ལོ་རྒྱུས་ངོ་སྤྲོད་གནང་བ་དང་སྦྲགས། ཐེངས་འདིའི་ལྔ་བཅུའི་དུས་དྲན་སྲུང་བརྩི་སྤེལ་ཐུབ་པ་ནི་ཀོ་ལི་གལ་གཞིས་ཆགས་ཀྱི་གཞིས་འགོ་རིམ་པ་དེ་དག་གི་བཀའ་དྲིན་དང་གཞིས་ཆགས་ཀྱི་གཞིས་མི་ཟུར་པ་སོགས་མཐུན་འགྱུར་རོགས་རམ་གནང་མཁན་ཡོངས་ཀྱི་བཀའ་དྲིན་འོག་བྱུང་བ་གསུངས་པ་དང་སྦྲགས་དམིགས་བསལ་གྱིས་ཐུགས་རྗེ་ཆེ་ཞུས་གནང་སོང། ཨ་ནེ་དངོས་གནས་ད་ད་ལྟའི་ང་ཆ་ལི་ཡ་ང་ཚོ་གཞིས་ཆགས་ཁྲ་ཐིང་ཐིང་ཡོང་ཡ་འདི་ཚོ། ཨ་ནེ་ད་ད་ལྟ་དེ་གཞིས་ཆགས་འཛུགས་སྐྲུན་ཞུ་མཁན་གྱི་ཨ་ནེ་བགྲེས་པ་ཚོ་དང་ད་ག་ནང་བཞིན་གྱི་ད་དོན་དག་ས་གནས་འགོ་འཛིན་གཙོས་པའི་གི་ད་ས་གནས་འགོ་འཛིན་རིམ་པ་མང་པོའི་གི་ཨ་ནེ་ཅིག་ད་ད་བ་དི་བ་ལི་ཡ་ཨ་ནེ་འབད་བརྩོན་ལྷོད་མེད་གནང་བྱས་ད་དོན་དག་ང་ཚོ་ལྔ་བཅུ་རྗེས་དྲན་སྲུང་བརྩི་ཞུ་ཐུབ་ཡ་ཨ་ནེ་འདི་ཡང་ཨ་ནེ་གཟི་བརྗིད་དང་ལྡན་པ་གཟི་བརྗིད་དང་ལྡན་པའི་ཐོག་ནས་སྲུང་བརྩི་ཞུ་ཐུབ་ཡ་འདི་ཚོ་ཨ་ནེ་ཁོ་རང་ཚང་མའི་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་བྱས་བྱུང་བ་ཅིག་ལི་ཡ་ང་ཚོས་ག་དུས་ཡིན་ནས་ངོས་འཛིན་འདུག་ཞུས་དང་ཞུ་བཞིན་པ་འདུག་ཤ་དི་ཡོད། ཡང་སྐུ་མགྲོན་གཙོ་བོ་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ལྔ་བཅུའི་དུས་དྲན་གསུང་བཤད་གནང་དོན་ནང་བཀའ་ཤག་སྐབས་བཅུ་དྲུག་པས་གཙོ་བོ་འགོ་ཁྲིད་པའི་འོག་འབྲེལ་ཡོད་ཚང་མས་འབད་བརྩོན་བྱས་པའི་འོག་ཉེ་ལམ་ཨ་རིའི་གྲོས་ཚོགས་འོག་མའི་ནང་བོད་དོན་ཁྲིམས་འཆར་ལ་མང་མོས་རྒྱབ་སྐྱོར་གྱི་གྲུབ་འབྲས་ཐོབ་ཡོད་པ་འགྲེལ་བརྗོད་གནང་བ་དང་འབྲེལ་ད་དུང་ཡང་མཇུག་སྐྱོང་གནང་རྒྱུའི་ལས་དོན་ལྷག་ཡོད་པ་སོགས་ཞིབ་ཕྲ་ངོ་སྤྲོད་གནང་སོང།
དེ་བཞིན་དུ་ཚན་པ་འཛིན་སྐྱོང་གི་ངོས་ནས་རྒྱ་ནག་གིས་བོད་ཀྱི་ལོ་རྒྱུས་ཀྱི་ཐོག་ལ་འཁྱོག་བཤད་བྱེད་ཀྱི་ཡོད་པ་ཡིན་ན་འདི་གདོང་ལེན་བྱེད་དགོས་ཡ་དེ་ཨ་མི་རི་ཀའི་གཞུང་གི་ཁྲིམས་ལ་གཏན་ཕབ་བཞག་པའི་གི་འཛིན་སྐྱོང་གི་འགན་ཆགས་ཡོད། འོ་འདི་འདྲའི་གི་ལམ་ཁ་ཞིག་སྒང་ལ་ཡ། ད་བཀའ་ཤག་སྐབས་བཅུ་དྲུག་པའི་གི་ཆབ་སྲིད་ཀྱི་ཐོག་ནས་བཤད་པ་རེ་བ་བྱིན་པ་ཡིན་ན་འདས་པའི་ལོ་གཉིས་ཀྱི་དུས་ཡུན་ནང་ལོགས་ལ་ང་རང་ཚོ་ཚང་མ་ལོགས་ཀྱི་ཧ་རུ་ཧ་རུ་བྱས་ནས་བོད་རིགས་སྤྱི་མཐུན་ཚོགས་པ་དང་མང་པོ་གཅིག་གིས་སྙན་ཞུ་རྒྱབ་ཡོད་རེད་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་གཅིག་གིས་རེད་འདི་མི་གཅིག་གཉིས་གཅིག་གིས་འཇོན་ཡ་དེ་ནས་གས་མ་རེད། ཚང་མ་ལོག་གི་མཉམ་རུབ་ཀྱི་ནུས་པ་ལ་བརྟེན་ནས་ད་ལྟ་ང་ཚོ་གནས་ཚད་དེ་འདྲའི་ཞིག་སྒང་ལ་སླེབས་ཐུབ་ཡོད་ཞེས་ནས་ད་རིང་འདིར་ཀོ་ལི་གལ་དོན་ལྡན་གླིང་ལོ་ལྔ་བཅུ་འཁོར་བའི་གི་དུས་སྟོན་དང་སྦྲགས་ནས་ཨ་ནི་ད་གཏམ་བཟང་ཟེར་ནས་མི་འདུག་དེ་འདྲའི་ཅིག་ཞུས་ཞུས་པ་ཡིན་ན། བསམ་བྱས་འདི་ཞུས་པ་ཡིན་ད་ད་ལྟ་ཨ་མི་རི་ཀའི་གྲོས་ཚོགས་ནང་ལ་གཏན་འབེབས་བྱས་ཨ་རིའི་སྲིད་འཛིན་གྱིས་མཚན་རྟགས་འདི་ཚོ་བཀོད་ཟིན་པ་ཡིན་ན། ཁ་སང་ང་ཚོ་ཕྱི་དྲིལ་ཁང་ནས་ང་ཚོ་བཀའ་མོལ་ཞུས་དེ་ཡོད་ད་རྒྱལ་ཁབ་གཞན་པ་ཚོའི་ནང་ལོགས་ལ་ཡང་ང་ཚོའི་གིས་འབད་བརྩོན་ག་འདྲས་ཞིག་བྱེད་ཐུབ་ཀི་རེད་ག་ཚོད་ཞིག་ཐུབ་ཀི་རེད་མ་རེད་ཞེས་ང་ཚོ་ལུང་པ་ཁ་ཤས་ནང་ལ་ང་ཚོ་རྨང་གཞི་བཏིང་ཚར་ཡོད་ཨ་མི་རི་ཀ་འདི་གཏན་འཁེལ་ཚར་བ་ཡིན་ན་དེ་ནི་ང་ཚོ་ཁྱེད་རང་ས་ལ་ཡོང་དགོས་རེད་ད་ཞེས་བྱས་ད་ལྟ་ནས་ལབ་བཞག་ཡོད་ཡིན་ནས་ད་ད་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ནང་ལ་འཛམ་བུ་གླིང་ཕྱེད་ཀ་ཞིག་འོས་བསྡུ་ལས་རིམ་ནང་འགྲོ་གི་ཡོད་རེད་དེ་ཡིན་དུས་ཙམ་པ་ཡང་འོས་བསྡུ་འདི་ཚར་མ་ཚར་དང་དེ་འདྲས་ཀི་རྐྱེན་བྱས་ནས་གནས་སྟངས་ཅིག་ཡོད་བསྡད་པ་རེད། ཨ་ནི་དེ་འདྲ་ཅིག་གི་ཐོག་ནས་ངས་ད་ལྟ་བོད་སྐད་ཀྱི་ཐོག་ནས་ཞུ་བས་དེ་འདི་འདྲ་ཅིག་མཚམས་འཇོག་ཞུ་གི་ཡིན་མཚམས་བློ་ད་རིང་དེ་ལྷག་པར་དུ་ད་ལྟ་གཞིས་ཟུར་དེ་གའི་དེ་འདི་ད་རིང་གི་དེ་ལོ་ལྔ་བཅུ་སྲུང་བརྩི་ཞུ་ཡ་དེ་གཅིག་པུ་མ་རེད་ད་ལྟ་ང་ཕར་ཚུར་འདུག་སྐོར་ར་རྒྱག་གར་འགྲོ་དུས་ཚངས་པ་ལ་གྲོང་སྡེ་སོ་སོ་སོའི་ནང་ལོགས་ལ་ལམ་ཁ་རྒྱག་ཡ་ཡིན་ནའི་འདྲ་ཟམ་པ་རྒྱག་ཡ་ཡིན་ནའི་འདྲ་འདུག་སྤྱི་ཁང་རྒྱག་ཡ་ཡིན་ནའི་འདྲ་འདུག་གཞིས་ཟུར་ཚོས་ཀྱི་དངོས་གནས་དྲང་གནས་ཧུར་ཐག་ཧུར་ཐག་གནང་ཞག། ད་ལྟའི་ང་ཚོ་མ་འོངས་པར་རང་ཁ་རང་གསོ་བྱ་ཐུབ་ཡ་གི་ཁ་ཕྱོགས་འདྲ་བོ་དེ་འདི་རེད། བོད་པས་ཀྱི། བོད་པས་ཀྱི་བོད་པ་ལ་རོགས་པ་བྱེད་ཐུབ་པ་ཡིན་ན། ཡང་མཛད་སྒོའི་ཐོག་དཔལ་ལྡན་སྲིད་སྐྱོང་མཆོག་ནས་ཀོ་ལི་གྷལ་དོན་ལྡན་གླིང་གི་ས་གནས་གཞིས་འགོ་ཟུར་པ་དང་ད་ལྟའི་ས་གནས་གཞིས་འགོ་དང་དེ་བཞིན་གཞིས་ཆགས་དང་ལོ་ངོ་ཉི་ཤུ་ཡན་ཞབས་ཞུ་སྒྲུབ་གནང་མཁན་ཡོངས་དང་དེ་བཞིན་གཞིས་ཆགས་དེའི་ནང་མཐུན་འགྱུར་རོགས་རམ་གནང་མཁན་ཡོངས་ལ་བཀའ་དྲིན་རྗེས་དྲན་གྱི་ཕྱག་རྟགས་ཕུལ་བ་དང་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ནས་ཨ་རིའི་ནིའུ་ཡོག་དང་ནིའུ་ཇར་སི་ནང་གནས་སྡོད་ཀོ་ལི་གྷལ་གཞིས་ཆགས་ཀྱི་གཞིས་མི་ཟུར་པ་རྣམས་དང་གཞིས་ཆགས་ཀྱི་ཚོགས་ཁང་གསར་རྒྱག་གི་ས་ཆ་གནང་མཁན་བཅས་ལ་ཐུགས་རྗེ་ལེགས་འབུལ་གྱི་ཕྱག་རྟགས་ཕུལ་གནང་སོང། སྤྱིར་ཀོ་ལི་གྷལ་དོན་ལྡན་གླིང་གཞིས་ཆགས་ནི་རྒྱ་གར་འཕགས་ཡུལ་ལྷོ་ཕྱོགས་ཀར་ན་ཏཱ་ཀ་མངའ་སྡེའི་ཅམ་ར་ཇ་ན་གྷར་རྫོང་གི་འོག་ཧ་ནུར་ཏེ་སིལ་ཁོངས་སུ་ཡོད་པ་དང་ཐོག་མར་བཙན་བྱོལ་བོད་མི། སུམ་སྟོང་བཞི་བརྒྱ་ཙམ་གྱི་དཀའ་ངལ་སེལ་བའི་ཆེད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ཟླ་བ་བཞི་བའི་ཚེས་ཉི་ཤུ་བདུན་ཉིན་གསར་དུ་བཙུགས་པ་ཞིག་ཡིན་པ་དང་གཞིས་ཆགས་དེ་ནི་རྒྱ་མཚོའི་ངོས་ནས་ཕི་ཀྲི་ཉིས་སྟོང་སུམ་བརྒྱ་བཞི་བཅུ་ཞེ་གཉིས་ཐོག་ཆགས་ཡོད་པ་རེད་གཞིས་མི་རྣམས་ཀྱི་འཚོ་བའི་རྟེན་ས་གཙོ་བོ་ནི་རྒྱ་གར་གཞུང་ནས་ས་ཞིང་ཨེ་ཀར་གྲངས་སུམ་སྟོང་བརྒྱ་དང་ཉི་ཤུ་རྩ་གཅིག་ཙམ་གནང་ཡོད་པ་རེད། གཞིས་ཆགས་དེའི་ས་གནས་འགོ་འཛིན་ཐོག་མ་ཨ་ནག་རྡོ་རྗེ་རྣམ་རྒྱལ་ནས་ད་ལྟའི་གཞིས་འགོ་དགེ་ལེགས་འབྱུང་གནས་བར་གཞིས་འགོ་རིམ་པ་བཅུ་བདུན་བྱུང་ཡོད་པ་དང་གཞིས་ཆགས་དེའི་ནང་གྲོང་སྡེ་ཉི་ཤུ་རྩ་གཉིས་དང་མི་འབོར་སུམ་སྟོང་བརྒྱ་དང་བཅུ་མེད་གསུམ་ཡོད་པ་མ་ཟད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ནས་ཉིས་སྟོང་དགུ་བར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གཞིས་ཆགས་དེའི་ནང་ཐེངས་བདུན་ཆིབས་བསྒྱུར་བསྐྱངས་གནང་མཛད་འདུག། རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན། ཨ་རིའི་རྒྱལ་ས Washington ནས Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། ཧ་མཱས་ཀྱི་འགོ་ཁྲིད་ཚོས་གྷ་ཛ་ནང་ལ་མེ་འཕེན་མཚམས་འཇོག་ཡོང་རྒྱུར་ཨུ་ཚུགས་རྒྱག་བཞིན་ཡོད་པ་རེད། འོན་ཀྱང་ཨིས་ར་ཨེལ་གྱི་རྒྱལ་སྲུང་མི་སྣ་ཞིག་གིས་གསར་ཁང་ཞིག་ལ་བཤད་དོན་བྱས་ན་དེ་ནི་འཁྲུལ་སྣང་ཅན་གྱི་བསམ་བློ་རེད་ཅེས་གསུངས་ཏེ་ངོས་ལེན་མེད་པའི་འགྲེལ་བརྗོད་གནང་ཡོད་པ་རེད་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་དབང་མོ་ལགས་ཀྱིས་སྙན་སྒྲོན་ཞུ་གི་རེད།

རེས་གཟའ་སྤེན་པའི་ཉིན་ལ་སྤྱི་བསྒྲགས་བྱས་པའི་ཁྱབ་བསྒྲགས་ཞིག་གི་ནང་དུ་ཧ་མཱ་སི་ཡི་འགོ་ཁྲིད་ཨིས་མཱེལ་ཧ་ནི་ཡཱ་གིས་གྷ་ཛ་དམག་འཁྲུག་མཚམས་འཇོག་ཡོང་ཐབས་ཐད་ལ་རེ་འདུན་འགའ་ཤས་བཏོན་པ་དང་ཁོང་གིས་དམག་འཁྲུག་མཚམས་བཞག་ནས་གྷ་ཛ་ནང་གི་དམག་མི་ཡོད་ཚད་ཕྱིར་འཐེན་བྱེད་དགོས་པ་མ་ཟད་དཀའ་ཉེན་ཁག་དང་བཀག་སྡོམ་ཡོད་ཚད་ལྷོད་ཡངས་བཏང་ནས་སྡོད་གནས་མེད་པ་ཆགས་མཁན་ཚོ་ལ་སྡོད་གནས་མཁོ་སྤྲོད་བྱེད་དགོས་པ། གཞན་བྱང་ཕྱོགས་ནས་ཉེན་གཡོལ་དུ་ཡོང་མཁན་མི་ཚོས་སོ་སོ་ཡི་ལུང་པ་ལ་ཕར་ལོག་དགོས་པ་དང་ཨིས་རལ་གྱི་བཙོན་འཇུག་འོག་ཏུ་ཡོད་པའི་ཧ་མཱ་སིའི་བཙོན་པ་ཡོད་ཚད་གློད་བཀྲོལ་གཏང་དགོས་པའི་རེ་འདུན་བཏོན་འདུག། རེས་གཟའ་པ་སངས་ཉིན་མོར་ཨ་མེ་རི་ཁའི་སྲིད་འཛིན་བཱི་ཏན་མཆོག་གིས་མི་གཏའ་གློད་གྲོལ་ཡོང་ཐབས་ཆེད་དུ་གནས་སྐབས་རིང་ལ་ངེས་པར་དུ་མེ་འཕེན་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་གནང་ཡོད་པ་དང། ཁོང་རང་ཉིད་ཨི་ཟི་རེལ་གྱི་སྲིད་བློན་བྷེན་ཇཱ་མེན་ནེ་ཐན་ཡཱ་ཧུ་དང་དེ་དོན་གོ་བསྡུར་མང་པོ་བྱུང་ཡོད་ལ་ད་ལྟ་ཡང་ད་དུང་མུ་མཐུད་ནས་གོ་བསྡུར་གནང་གི་ཡོད་ཅེས་གསུངས་འདུག་བདུན་ཕྲག་འདིའི་ནང་དུ་ཨེ་ཇེབ་དང་ཁཱ་ཐར་གྱི་བར་འདུམ་འོག་ཏུ་ཨ་མེ་རི་ཁའི་གསང་བའི་ལས་ཁུངས་ཀྱི་འགན་འཛིན་ཝི་ལི་ཡམ་བྷེར་སི་གིས་ཁ་རོ་ནང་དུ་ཨིས་རལ་གྱི་གསང་བའི་ལས་ཁུངས་ཀྱི་དཔོན་རིགས་དང་གྲོས་མོལ་བྱས་ཡོད་པ་དང་ད་ལྟ་ཧ་མ་སི་ཡིས་ཉར་ཡོད་པའི་མི་གཏའ་དེ་ཚོ་ཡི་ནང་མི་གཉེན་ཉེ་ཚོས་ཨིས་རལ་གྱི་སྲིད་བློན་བྷེན་ཇཱ་མིན་ནེ་ཐན་ཡཱ་ཧུ་ལ་གནོན་ཤུགས་ཆེན་པོ་སྤྲོད་བཞིན་པ་རེད། ཨིས་རལ་དཔོན་རིགས་ཀྱི་བརྗོད་དོན་ལྟར་ན་ཧ་མ་སི་དྲག་སྤྱོད་བཙན་འཛུལ་གྱིས་ན་ནིང་ལོའི་སྤྱི་ཟླ་བཅུ་པའི་ཚེས་བདུན་ཉིན་ལ་ཨིས་རལ་ལ་གཏོར་རྒོལ་དང་དུས་མཚུངས་མི་གཏའ་ཉིས་བརྒྱ་དང་ལྔ་བཅུ་ཙམ་ཅིག་གྷ་ཛ་ནང་དུ་ཁྲིད་ནས་བཙན་ཉར་བྱས་ཡོད་པ་དང་དེ་ཡི་ནང་གི་མི་བརྒྱ་དང་སུམ་ཅུ་ཙམ་ཅིག་ད་དུང་གློད་གྲོལ་ཐོབ་མེད་པ་དང་གཞན་མི་གཏའ་སུམ་ཅུ་ལྷག་ཙམ་ཅིག་རྐྱེན་འདས་སུ་ཕྱིན་ཚར་ཡོད་པ་དེ་སྔོན་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་ལ་དུས་ཡུན་བདུན་ཕྲག་གཅིག་རིང་ལ་མེ་འཕེན་མཚམས་འཇོག་ཡོང་བ་དེས་མི་གཏའ་བརྒྱ་ལྷག་ཙམ་ཅིག་གློད་གྲོལ་ཐོབ་ཐུབ་ཡོད་པ་རེད་འདུག་གཞན་ཡང AFP གསར་ཁང་གིས་ཨི་ཟི་རེལ་གྱིས་སྤེལ་བའི་གཞི་གྲངས་ལ་གཞིགས་ན་ན་ནིང་ལོའི་སྤྱི་ཟླ་བཅུ་པའི་ཚེས་བདུན་ཉིན་ལ་གཏོར་རྒོལ་བྱུང་ནས་བཟུང་སྟེ་ཨི་ཟི་རེལ་གྱི་མི་སེར་གཅིག་སྟོང་དང་བརྒྱ་དང་དྲུག་ཅུ་ཙམ་ཅིག་རྐྱེན་འདས་སུ་ཕྱིན་ཡོད་པ་དང་དེའི་ནང་ནས་མང་ཆེ་བ་མི་སེར་དཀྱུས་མ་རེད་འདུག། ཡང་གྷ་ཛ་ནང་གི་འཕྲོད་བསྟེན་ལས་ཁུངས་ཀྱི་བརྗོད་དོན་ལྟར་ན་ཨེས་རལ་གྱིས་གྷ་ཛ་ནང་དུ་གཏོར་རྒོལ་ཤུགས་ཆེ་བྱས་ནས་ད་ལྟ་བར་དུ་མི་ཁྲི་གཉིས་དང་བརྒྱད་སྟོང་བརྒྱད་བརྒྱ་ལྔ་བཅུ་ང་བརྒྱད་ཙམ་ཅིག་རྐྱེན་འདས་སུ་ཕྱིན་པ་དང་དེ་ཚོའི་ནང་ནས་མང་ཆེ་བ་བུད་མེད་དང་སྤུ་གུ་ཡིན་པར་བརྗོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་ཚེ་རིང་དབང་མོ་ཡིན། ད་ལྟ་གོང་དེ་ལ་དབང་མོ་ལགས་ཀྱིས་ད་ལྟ་གནས་ཚུལ་གསར་ཤོས་ད་ཧ་མཱ་སི་ཀྱི་ཕྱོགས་ནས་དགོས་འདུན་བཏོན་པའི་གནས་ཚུལ་དེ་གསུང་གི་ཡོད་རེད། ད་རྩ་བའི་ཆ་ནས། ཧ་མ་སི་ཀི་ཕྱོགས་ནས་དམིགས་ཡུལ་འདི་དང་ཨིསི་རལ་ཕྱོགས་ནས་དམིགས་ཡུལ་འདི་གཉིས་རྦད་དེ་འགལ་བ་རུ་ཆགས་བསྡད་ཡོད་བསམ་གྱི་འདུག་གང་ཡིན་ཟེར་ན་ཨིསི་རལ་ངོས་ནས་ད་ཧ་མ་སི་རྦད་དེ་རྩ་མེད་བཟོ་ཡ་དང་དམག་ཁྱོན་ཡོངས་ནས་བརྒྱབ་ནས་རྩ་མེད་བཟོ་ཡ་གི་དམིགས་ཡུལ་ཅིག་བཟུང་བསྡད་ཡོད་རེད་ཨ་ནི། ཕྱོགས་གཞན་ནས་ཧ་མ་སི་ཀི་ངོས་ནས་ད་མི་གཏའ་གློད་གྲོལ་ཐོབ་ཡ་དང་ཨ་ནི། མེ་འཕེན་མཚམས་འཇོག་ཡོང་ཡ་དང་དམག་འཁྲུག་མཚམས་འཇོག་ཡོང་ཡ་གི་སྐད་ཆ་ཅིག་བཤད་བསྡད་ཀྱི་འདུག་ཡིན་ན་ཡང་ད་བར་འདུམ་བྱེད་མཁན་རྒྱལ་ཁབ་ཤུགས་ཆེན་པོ་ཡོད་པ་དང། ནི་ཁོ་ཚོས་འབད་བརྩོན་བྱས་ནས་ད་ལྟ་ཕན་ལ་ད་མི་གཏའ་གློད་གྲོལ་བྱུང་ཡ་ད་དེ་འདྲའི་གནས་ཚུལ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་ཡིན་ན་དེ་འདྲ་ཞིག་བྱུང་བསྡད་ཡོད་རེད་ད་ལྟ་ཡི་གནས་གྲོས་མོལ་འདི་གནས་སྟངས་ཁག་པོ་གཅིག་ལ་ཆགས་བསྡད་པ་གནས་ཚུལ་ཞིག་ཐོན་གྱི་འདུག་ཨ་ནི་ཡང་གནས་ཚུལ་གཞན་པ་གཅིག་ག་རེ་འདུག་ཞུས་པ་ཡིན་ན་ད་ལྟ་གྷ་ཛ་གི་ལྷོ་ཕྱོགས་ལ་ར་ཧྥ་གྲོང་ཁྱེར་ལ་ཡིན་ན་ཨིསི་རཱཨེལ་གྱིས་རྒོལ་རྡུང་ཆེན་པོ་གཅིག་བཏང་ཡ་གི་འཆར་གཞི་ཡོད་པ་དང་འདིའི་ཐོག་ལ་ཡིན་ན་རྒྱལ་སྤྱིའི་ཕྱོགས་ནས་ཡང་གནོན་ཤུགས་གང་འཚམ་ཞིག་སླེབས་ཀྱི་འདུག་སྲིད་འཛིན་ཇོ་བཱི་ཏན་མཆོག་གིས་ན་རཱ་ཧྥ་ནང་ལ་དང་གྷ་ཛཱ་ནང་ཕཱ་ལེ་སི་ཐན་གྱི་མི་ས་ཡ་གཅིག་ལྷག་དེ་འདྲས་གནས་སྤོས་བྱས་ནས་ཡོད་པ་དེ་ཚོ་སྲུང་སྐྱོབ་ཡོད་པའི་ཐོག་ནས་དམག་གི་འཆར་གཞི་ཡག་པོ་ཅིག་བཏིང་དགོས་ཀྱི་རེད་གསུངས་ཡོད་རེད། དེ་ག་ནང་བཞིན་ལྷོ་ཨ་ཧྥེ་རི་ཁའི་ངོས་ནས་ད་ལྟ་ཡང་བརྒྱུད་ལམ་གཞན་ཞིག་གི་ཐོག་ནས་ད་ཛ་དྲག་ཐོག་ནས་ཨི་ཟི་རལ་གྱི་ལྷོ་ཕྱོགས་ཀྱི་རཱ་ཧྥ་ནང་ལ་ལས་དོན་སྤེལ་ཡ་དེ་བཀག་འགོག་བྱེད་ཡ་གི་གྲོས་འཆར་བཏོན་ཡོད་རེད་ཡིན་ནའི་ད་ལྟ་རྒྱལ་སྤྱིའི་ཁྲིམས་ཁང་དེ་ཡིས་ངོས་ལེན་བྱས་མི་འདུག་དེ་ག་ནང་བཞིན France གི་སྲིད་འཛིན་གྱི་ངོས་ནས་ཡིན་ན་ཡང་ད་ལྟ Jordan གི་མི་སྣ་དང་ཐུག་འཕྲད་གནང་པའི་སྐབས་སུ་ཡིན་ན་རྒྱལ་ཁབ་གཉིས་ཀྱི་ཐབས་ལམ་དེ་ལམ་ལྷོང་ཡོང་ཡ་ལ་ཡིན་ན་ཨ་ནི France གི་ངོས་ནས་ད་འབད་བརྩོན་བྱེད་ཀྱི། ནུས་པ་ཆ་ཚང་སྟོན་གྱི་ཡིན་དེ་འདྲས་ཅིག་གསུངས་བསྡད་ཡོད་རེད་ད་འདིར་ར་ཧྥ་ཕྱོགས་དེ་ཡིན་ན་འགྲོ་བ་མིའི་གི་ད་གནས་སྟངས་མི་ཆོས་དགེ་རྩའི་ཐོག་ཡིན་ནའི་རེད་ཁག་པོ་ཞེ་དྲག་ཆགས་བསྡད་ཡོད་རེད་ད་ཁྱོན་ཡོངས་ནས་ད་གྷ་རྫ་ནང་ལ་པ་ལི་སི་ཐན་པ་མི་ཚོ་ལ་ད་ཟ་ཡ་འཐུང་ཡ་ད་ཆུ་ད་གློག་དེ་འདྲས་ཐོག་ནས་དཀའ་ངལ་ཆེན་པོ་འཕྲད་བསྡད་ཀྱི་ཡོད་རེད་ར་ཧྥ་གི་རྐྱེན་གྱིས་ད་ཡང་ཨི་ཇིབ་ཀྱི་ཕྱོགས་ལ་བྲོས་ཐུབ་ཡས་ལ་ཡང་ས་མཚམས་ཐག་ཉེ་ཤོས་ཆགས་ཀྱི་ཡོད་རེད་དེ་ཡིན་ནའི་དེ་ལ་ར་བ་ཆེན་པོ་ཅིག་བསླངས་ཡོད་པ་དེ་འདྲས་གནས་ཚུལ་ཁག་པོ་ཅིག་ཆགས་བསྡད་ཡོད་རེད།

དེ་རྒྱལ་ཁབ་ཟེར་ནས་དེ་བཤད་མ་ཆོག་ཡ་དང་ད་དེ་ལ་འཛེམ་དགོས་ཡ་དང་ཅིག་རྣམ་རྟོག་ཟ་དགོས་ཡ་དེ་འདྲ་མེད་ཟེར་ནས་ཁོ་རང་གི་དེ་འདྲ་དངོས་སུ་གསུངས་འདུག་ཡིན་ནའི་ཁོ་རང་གི་ད་ཅི་དུས་ནམ་ཞིག་ལ་ད་པ་ལི་སི་ཐན་རྒྱལ་ཁབ་དེ་ལ་རྒྱབ་སྐྱོར་ཡོད་པ་དང་ཆ་རྐྱེན་ག་འདྲ་ཞིག་གི་འོག་ལ་རྒྱབ་སྐྱོར་བྱེད་གི་ཡོད་པ་དེ་ཚོ་གསལ་པོ་ཅིག་གསུངས་མི་འདུག་ཡིན་ནའི་ད France དེ་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་བདེ་འཇགས་ལས་འཛིན་ལྷན་ཚོགས་ཀྱི་ཚོགས་ཞུགས་རྒྱལ་ཁབ་ཅིག་ཡིན་ཙང་ཁོ་རང་གི་ད་བཀའ་མོལ་གསུངས་སྟངས་དེ་གི་ད་ཕྱི་འབྲེལ་གྱི་ཤུགས་རྐྱེན་ངེས་ཅན་ཅིག་ཡོད་ཀྱི་རེད་བསམ་གྱི་འདུག་དེ་བཞིན་དུ་ད་དབྱིན་ཇི་གི་ཕྱི་སྲིད་བློན་ཆེན

ཨུ་རུ་སུས་ད་ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལེན་སི་ཀི་ལགས་ནས་ནུབ་ཕྱོགས་རྒྱལ་ཁབ་ཚོ་ལ་མུ་མཐུད་ནས་ཡུ་ཀེ་རེན་ལ་གོ་མཚོན་རོགས་རམ་གནང་རྒྱུ་གི་འབོད་སྐུལ་གནང་ཡོད་པའི་སྐོར། རྒྱལ་སྤྱིའི་གསར་ལམ་ཁག་ནས་ཐོན་པའི་གནས་ཚུལ་དེ་འཕྲིན་ལས་ཆོས་སྒྲོན་ལགས་ནས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུས་གནང་གི་རེད། Unfortunately, keeping Ukraine in the artificial deficit of weapons. ཨུ་རུ་སུས་ཡུ་ཀེ་རེན་ལ་དྲག་པོའི་བཙན་འཛུལ་མུ་མཐུད་བཞིན་པ་དེ་འགོ་བཙུགས་ནས་ལོ་གཉིས་ཕྱིན་པ་ཆགས་རྒྱུར་བདུན་ཕྲག་གཅིག་ཙམ་ལས་ལྷག་མེད་པའི་མཚམས། རྒྱལ་སྤྱིའི་བདེ་འཇགས་ཐད་ཀྱི་ལོ་རེའི་ཚོགས་ཆེན་མིང་ལ་མུ་ནིག་བདེ་འཇགས་ཚོགས་ཆེན་ཟེར་བ་དྲུག་ཅུ་ཐམ་པ་དེ་འཇར་མ་ནི་གྲོང་ཁྱེར་མུ་ནིག་རུ་གཟའ་པ་སངས་ཉིས་སྟོང་ཉི་ཤུ་བཞི་ཕྱི་ཟླ་གཉིས་པའི་ཕྱི་ཚེས་བཅུ་དྲུག་གི་ཉིན་ནས་ཉི་མ་གསུམ་གྱི་རིང་འཚོགས་རྒྱུར་དབུ་བཙུགས་དུས་དེ་གར་ཨ་རི་ཐེ་བའི་རྒྱལ་སྤྱིའི་རྒྱལ་ཁབ་བརྒྱ་དང་ཉི་ཤུ་ལྷག་གི་དབུ་ཁྲིད་དང་རྒྱལ་སྲུང་བློན་ཆེན་ཁྱོན་བརྒྱ་དང་བརྒྱད་ཅུ་ཙམ་ངོ་འཛོམས་གནང་ཡོད་སར་ཡུཀ་རེན་གྱི་སྲིད་འཛིན Vladimir Zelenskyy གྱི་ངོ་ཐོག་ཕེབས་ནས་ཚོགས་ཚོམས་དེར་གཟའ་སྤེན་པ་ཕྱི་ཟླ་གཉིས་པའི་ཕྱི་ཚེས་བཅུ་བདུན་གྱི་ཉིན་གསུང་བཤད་གནང་དུས་ཡུཀ་རེན་ལ་གོ་མཚོན་ལག་ཆའི་རོགས་རམ་སྣོན་སྤེལ་དགོས་ཀྱི་ཡོད་པའི་དགོས་འདུན་འབོད་སྐུལ་གསར་པ་གནང་འདུག་ཚོགས་ཆེན་དེར་ཚོགས་བཅར་བ་དབུ་ཁྲིད་རྣམ་པས་སྡེབ་ལ་ཡར་བཞེངས་པ་སོགས་ཀྱི་ངང་ལ་ཡུཀ་རེན་གྱི་སྲིད་འཛིན་ཛཱེ་ལན་སི་ཀི་ལ་དགའ་བསུ་གནང་པ་དང་སྲིད་འཛིན་ཛཱེ་ལན་སི་ཀིས་ནུབ་ཕྱོགས་རྒྱལ་ཁབ་ཚོས་ཡུཀ་རེན་ལ་ད་བར་རྒྱབ་སྐྱོར་གནང་པ་ཡོངས་ལ་བཀའ་དྲིན་ཆེ་ཞེས་ཞུས་གནང་ཞིང་ཐུགས་རྗེ་ཆེ་ཞེས་ཞུས་པ་དང་སྦྲགས་ཡུཀ་རེན་ལ་གོ་མཚོན་ལག་ཆའི་རོགས་རམ་གནང་རྒྱུར་འགོར་འགྱངས་གནང་ནས། ཡུ་ཀེ་རེན་ལ་གོ་མཚོན་ལག་ཆའི་ཉུང་སྐྱོན་བཟོས་ན་རྗེས་འབྲས་ལ་ཨུ་རུ་སུའི་སྲིད་འཛིན Vladimir Putin གྱི་སྟོབས་ཤུགས་ཆེ་རུ་འགྲོ་བ་ཞིག་ཆགས་རྒྱུ་དང་པུ་ཏིན་གྱི་སྟོབས་ཤུགས་དེ་ལྟར་ཤུགས་ཆེ་རུ་འགྲོ་བ་ཡིན་ན་ཡུ་ཀེ་རེན་ལ་ཕམ་ཉེས་ཀྱི་ཉེན་ཁ་ཆེ་རུ་འགྲོ་རྒྱུ་དང་ཡུ་ཀེ་རེན་ལ་ཕམ་ཉེས་ནི་ཡུ་ཀེ་རེན་ཙམ་ལ་ཕམ་ཉེས་མིན་པར་གླིང་ཆེན་ཡུ་རོབ་རང་ཉིད་ལ་དཀའ་ངལ་དང་ཉེན་ཁ་ཆེ་རུ་འགྲོ་བ་ཞིག་ཆགས་རྒྱུ་དང་མང་གཙོའི་རིང་ལུགས་ཀྱི་སྟོབས་ཤུགས་ཆུང་ལ་གཏང་རྒྱུ་ཡིན་པས། ཆག་སྒོ་དང་ཇུས་ཉེས་དེ་ལྟར་ཟློག་རྒྱུར་ཡུཀ་རེན་ལ་གོ་མཚོན་ལག་ཆའི་རོགས་རམ་ཚགས་ཚུད་པོ་གནང་དགོས་པའི་རེ་སྐུལ་གནང་འདུག་ཡུཀ་རེན་ལ་གོ་མཚོན་ལག་ཆའི་རོགས་རམ་གནང་བའི་རེ་སྐུལ་དེ་ནི་ཨུ་རུ་སུའི་དམག་མི་དང་ཡུཀ་རེན་གྱི་དམག་མིས་ཕན་ཚུན་དམག་འཐབ་སའི་ཡུཀ་རེན་གྱི་ཤར་རྒྱུད་གྲོང་ཁྱེར Avdiivka ཟེར་བ་རུ་ཡུཀ་རེན་གྱི་དམག་མི་ཚོ་ཨུ་རུ་སུའི་དམག་མིས་མཐའ་བསྐོར་བའི་དམག་འཐབ་ཀྱི་དཀའ་ངལ་དང་ཉེན་ཁ་ཁ་བསྒྱུར་རྒྱུ་སོགས་ཀྱི་སླད་དུ། ཡུག་ཀེ་རན་གྱི་དམག་དཔུང་ཨབ་དེབ་ཀ་ནས་ཕྱིར་འཐེན་ཞིག་བྱས་པས་ཨུ་རུ་སུའི་བཙན་རྒོལ་དང་ཡུག་ཀེ་རན་གྱི་འགོག་རྒོལ་དེའི་ནང་ལ་ཟླ་བ་མང་པོའི་རྗེས་སུ་ཨུ་རུ་སུའི་དམག་མི་ལ་རྒྱལ་ཁ་ཆེ་ཤོས་ཤིག་ཐོབ་པའི་དུས་ཚོད་ཞིག་ལ་གནང་བ་ཆགས་འདུག། མུ་ནིག་བདེ་འཇགས་ཚོགས་ཆེན་ཐོག་གཟའ་སྤེན་པར་སྲིད་འཛིན་ཛཱ་ལན་སི་ཀིས་གསུངས་པར། ང་ཚོ་ཡུག་ཀེ་རན་གྱིས་ང་ཚོའི་ས་ཆ་ཚུར་བླངས་ཐུབ་ཀྱི་རེད། པུ་ཏིན་ཕམ་ཉེས་བཏང་ཐུབ་ཀྱི་རེད་དེ་ལྟར་ཐུབ་ཀྱི་ཡོད་པ་དམག་སར་ལན་ཁ་ཤས་རྔམ་སྟོན་ཟིན་པ་རེད། གྲོང་ཁྱེར་ཨབ་དི་ཀའི་ད་ལྟའི་གནས་ཚུལ་གྱིས་ང་ཚོ་ཡུག་ཀེ་རན་གྱི་ནུས་པ་ནི་གོ་མཚོན་ལག་ཆ་དང། དཔུང་ཤུགས་སོགས་ཀྱི་ཚད་ཡོད་སྐྱོ་བཟོས་པ་ར་སྤྲད་ཡོད་རེད། བརྩེ་ལྡན་གྲོགས་པོ་ཚོ། རོགས་རམ་གནང་ཡག་གི་གོ་མཚོན་ལག་ཆ་ཡོད་ནའི། རོགས་རམ་ཚགས་ཚུད་པོ་དང་རྒྱུན་འཁྱོངས་པ་མ་གནང་བར་ཡུཀ་རེན་ལ་གོ་མཚོན་ལག་ཆ་དཀོན་པོ་བཟོས་དེའི་ནང་ནས་ཐག་རིང་པོར་སྙོབ་མཁན་གྱི་གོ་མཚོན་ལག་ཆ་དང་མེ་མདའ་མེ་སྒྱོགས་སོགས་པའི་མེ་མཚོན་དཀོན་པོ་བཟོས་ན་དམག་འཐབ་ཀྱི་གནས་སྟངས་གནས་ཚུལ་ལ་གཞིགས་པ། པུ་ཀྲིན་གྱིས་པུ་ཀྲིན་གྱི་སྟོབས་དང་ཤུགས་ཆེ་རུ་གཏང་ཐུབ་པ་ཆགས་ནས་མང་གཙོའི་རིང་ལུགས་ཀྱི་སྟོབས་ཤུགས་སྐྱོ་རུ་ཕྱིན་པ་ཞིག་དང་ང་ཚོས་ད་བར་ཟུང་འབྲེལ་གནང་བ་ཚོ་ཇུས་ཉེས་བཟོས་ཀྱི་རེད་སོགས་གསུངས་བཞག། ཨུ་རུ་སུས་ཡུཀ་རེན་ལ་བཙན་འཛུལ་གྱི་དམག་འཐབ་དེ་འགོ་བཙུགས་ཏེ་ལོ་གསུམ་པ་ཤར་གྲབས་ཀྱི་མཚམས་དེར་ཡུཀ་རེན་གྱི་དམག་མིའི་གོ་མཚོན་ལག་ཆ་རྫོགས་བཞིན་པ་དང་ཡུཀ་རེན་ལ་དམག་ཞབས་ཀྱི་ཉུང་སྐྱོན་འཕྲད་བཞིན་པ་གསུངས་བཞིན་པ་དང་ཡུ་རོབ་མཉམ་འབྲེལ་གྱིས་ཡུཀ་རེན་ལ་མེ་མཚོན་ས་ཡ་གཅིག་བསྐུར་རྒྱུ་ཞལ་བཞེས་གནང་ཡོད་པ་དེའི་ཕྱེད་ཀ་ཙམ་མ་གཏོགས། ད་ལྟའི་ཆར་བསྐུར་ཐུབ་པ་མེད་པ་དང་དེ་ཡང་ཕྱི་ཟླ་གསུམ་པའི་བར་བསྐུར་ཐུབ་ཀྱི་མེད་པ་མཉམ་འབྲེལ་དེས་གསུངས་ཡོད་པ་རེད་འདུག་ནུབ་ཕྱོགས་རྒྱལ་ཁབ་ཚོས་ཡུ་ཀེ་རེན་ལ་ཨ་སྒོར་དུང་ཕྱུར་མང་པོའི་རོགས་རམ་བསྐུར་རྒྱུ་ཚོ་དུས་ཐོག་ཡུ་ཀེ་རེན་ལ་བཏང་འཇོག་ཐུབ་དང་མ་ཐུབ་ཀྱི་ཐད་ལ་ཐེ་ཚོམ་དེ་འདྲ་ཤར་ཡོད་པའི་སྟེང་ལ་ཨ་རིས་ཡུ་ཀེ་རེན་ལ་ཨ་སྒོར་དུང་ཕྱུར་དྲུག་བརྒྱ་ཙམ་མ་གནས་ཀྱི་དྲག་པོའི་རོགས་རམ་གནང་སྲིད་པ་ཞིག་ཨ་རིའི་གྲོས་ཚོགས་སུ་གཙོ་ཆེར་ཨ་རིའི་སྲིད་འཛིན་ཟུར་པ Trump གྱི་ཕྱོགས་གཏོགས་ཀྱིས་ད་ལྟ་བཀག་ཡོད་པའི་སྐབས་འདིར

རྒྱལ་ཁབ་སུམ་ཅུ་སོ་གཅིག་ཙམ་ཆིངས་ཡིག་གིས་ཆིངས་པའི་སྲིད་དང་དམག་དོན་གྱི་མནའ་འབྲེལ་ནེ་ཁྲོའི་སྤྱི་ཁྱབ་དྲུང་ཆེ Jens Stoltenberg གིས་མུ་ནིག་བདེ་འཇགས་ཚོགས་ཆེན་དྲུག་ཅུ་པ་དེའི་སྐབས་གསུངས་པ་ཞིག་ལ།
ཡུཀ་རེན་དུ་པུ་ཀྲིན་ལ་རྒྱལ་ཁ་ཐོབ་འཇུག་རྒྱུ་ནི་ཡུཀ་རེན་གྱི་མི་དམངས་ལ་ཆག་སྒོ་ཆགས་རྒྱུ་མ་ཚད། དྲག་ཤུགས་བེད་སྤྱོད་བཏང་ན་སོ་སོར་གང་འདོད་ཐོབ་པའི་བརྡ་ནོར་པ་ཞིག་པུ་ཀྲིན་མ་ཚད་རྒྱ་མིའི་སྲིད་འཛིན་ཞི་ཅིན་ཕིང་ལ་བཏང་ནས་དེ་རིང་ཡུག་ཀེ་རན་དུ་བྱུང་བ་དེ་སང་ཉིན་ཐའེ་ཝན་དུ་བྱེད་སྲིད་པ་རེད་བྱས་ཙང་ཨ་རིས་ཡུག་ཀེ་རན་ལ་རྒྱབ་སྐྱོར་གནང་ཡག་ནི་མི་ཆོས་རོགས་རམ་ཙམ་མ་རེད་སོ་སོའི་བདེ་སྲུང་གི་ལས་གཞི་རེད་བསམ་གྱི་སོགས་གསུངས་བཞག། ཡུག་ཀེ་རན་གྱི་སྲིད་འཛིན་ཛཱ་ལན་སི་ཀིས་མུ་ནིག་བདེ་འཇགས་ཚོགས་ཆེན་ལ་གཟའ་སྤེན་པར་ཕེབས་པའི་གོང་དེར་ཇར་མ་ནི་དང་ཧྥ་རན་སི་ལ་ཕེབས་ནས་ཇར་མ་ནི་དང་ཧྥ་རན་སི་དང་ཡུག་ཀེ་རན་གྱི་བར་ལ་ཟླ་བ་སྔོན་མར་ཡུཀ་རེན་དང་དབྱིན་ཇིའི་དབར་བཞག་པའི་ཕུགས་རིང་པོའི་བདེ་འཇགས་ཀྱི་གྲོས་མཐུན་རིགས་བཞག་གནང་འདུག། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐན་ནས Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། ཡུཀ་རེན་གྱི་ཤར་ཕྱོགས་གྲོང་ཁྱེར Avdiivka ནས་དམག་མི་ཡོངས་སུ་ཕྱིར་འཐེན་བྱས་ཟིན་ཡོད་པ་དང། ཨུ་རུ་སུའི་ཕྱོགས་ནས་གྲོང་སྡེ་དེར་དབང་བསྒྱུར་ཆ་ཚང་བྱེད་བཞིན་ཡོད་ཅེས་གསལ་བསྒྲགས་སྤེལ་ཡོད་པ་རེད། དེའི་སྐོར་གྱི་གནས་ཚུལ་ཕུན་ཚོགས་ལགས་ཀྱིས་སྙན་སྒྲོན་ཞུ་གི་རེད།
ཡུཀ་རེན་གྱི་དམག་སྤྱིས་ཁེ་ས་གཟའ་སྤེན་པའི་ཉིན་གསུང་ཡ་བྱས་པ་ཡིན་ན། ཡུལ་དེའི་དམག་མིས་མེ་རྫས་ལ་སོགས་པའི་དྲག་ཆས་གོ་མཚོན་མི་འདེང་པའི་དཀའ་ངལ་ལ་གདོང་ལེན་བྱེད་ཀྱི་ཡོད་པས་ཡུལ་དེས་རང་ཉིད་ཀྱི་དམག་མི་རྣམས་ཡུལ་དེའི་ཤར་ཕྱོགས་ཀྱི་གྲོང་ཁྱེར Avdiivka ནས་ཕྱིར་འཐེན་བྱེད་དགོས་བྱུང་ཡོད་འདུག་ཡུཀ་རེན་གྱིས་རང་ཉིད་ཀྱི་དམག་མི་རྣམས་གྲོང་ཁྱེར་དེ་ནས་ཕྱིར་འཐེན་བྱས་པ་དེས་ཨུ་རུ་སུའི་དམག་མིས་སྔ་ལོའི་སྤྱི་ཟླ་ལྔ་པའི་ནང་ལ་གྲོང་ཁྱེར Bakhmut བཙན་བཟུང་བྱས་ཡོད་པའི་རྗེས་ལ་ཨུ་རུ་སུའི་དམག་མིས་དམག་སར་མདུན་སྐྱོད་ཀྱི་གོམ་པ་ཆེན་པོ་སྤོས་པ་ཞིག་མཚོན་གྱི་ཡོད་འདུག། ཡུག་ཀེ་རན་གྱིས་བཤད་ཡ་བྱས་པ་ཡིན་ན། ཨ་མི་རི་ཀས་ཡུག་ཀེ་རན་ལ་སྤྲད་རྒྱུའི་མེ་རྫས་ལ་སོགས་པའི་ལག་ཆའི་སྐོར་ལ་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ནས་བཀའ་ཁྲོལ་ཆོག་མཆན་མ་ཐོབ་པར་ལས་པའི་རྐྱེན་གྱིས་ཡུག་ཀེ་རན་གྱི་དམག་མི་ཚོས་མེ་རྫས་ལ་སོགས་པའི་གོ་མཚོན་ལག་ཆ་མི་འདེང་པའི་དཀའ་ངལ་ལ་གདོང་ལེན་བྱེད་དགོས་བྱུང་ཡོད་པ་དང། ཨུ་རུ་སུ་དང་ཡུག་ཀེ་རན་གྱི་དམག་མིས་འདས་པའི་ཟླ་བ་མང་པོའི་རིང་ལ་གྲོང་ཁྱེར་དེའི་མཐའ་འཁོར་དུ་དམག་འཁྲུག་ཤུགས་ཆེ་བརྒྱབ་པའི་རྗེས་ལ་ཨུ་རུ་སུའི་དམག་མིས་ད་ཆ་གྲོང་ཁྱེར་དེའི་ཕྱོགས་མཐའ་བཞི་ནས་སྐོར་ཐུབ་ཡོད་འདུག། ཡུཀ་རེན་གྱི་དམག་སྤྱི་གསར་པ་སི་ཨེར་སི་ཀི་ཡིས་གསར་འགོད་པ་ཚོར་བཀའ་མོལ་གནང་པའི་སྐབས་ལ། ང་ཚོའི་དམག་མི་ཚོ་མི་འབོར་སུམ་ཁྲི་ཉིས་སྟོང་ཡོད་པའི་གྲོང་ཁྱེར་དེའི་ཕྱི་རོལ་གྱི་ས་ཆ་བཙན་སར་གནས་སྤོ་བྱས་ཡོད། ངས་ང་ཚོའི་དམག་མིའི་ཚེ་སྲོག་སྲུང་སྐྱོབ་བྱ་རྒྱུར་ཁོང་ཚོ་ས་ཆ་བཙན་སར་གནས་སྤོ་བྱེད་དུ་བཅུག་པ་ཡིན་ཅེས་གསུངས་འདུག། ལོ་གཉིས་ཙམ་འགྲོ་གི་ཡོད་པའི་དམག་འཁྲུག་དེའི་ནང་ལ་ཡུཀ་རེན་གྱི་དམག་མིས་སྔ་ལོར་ཨུ་རུ་སུའི་དམག་མིར་ཕར་རྒོལ་ནུས་ཤུགས་ཐོན་པ་ཞིག་བྱ་རྒྱུའི་ཐབས་ཇུས་དེ་ལེགས་ལམ་དུ་མ་ཕྱིན་པའི་རྗེས་ལ་ཡུཀ་རེན་གྱིས་རང་ཉིད་ཀྱི་དམག་མི་རྣམས་གྲོང་ཁྱེར Avdiivka ནས་ཕྱིར་འཐེན་བྱེད་དགོས་བྱུང་བ་དེས་དམག་སར་ཨུ་རུ་སུའི་དམག་མིར་རྒྱལ་ཁ་གཞན་ཞིག་ཐོབ་པ་མཚོན་གྱི་ཡོད་པ་དང། ཡུཀ་རེན་གྱིས་རང་ཉིད་ཀྱི་དམག་མི་རྣམས་འཆར་གཞི་དང་ལྡན་པའི་ཐོག་ནས་ཕྱིར་འཐེན་བྱས་ཡོད་རུང། ཡིན་ན་ཡང་ཕྱིར་འཐེན་མཇུག་སྒྲིལ་བྱས་པའི་སྐབས་ལ་ཡུཀ་རེན་གྱི་དམག་མི་ཁ་ཤས་ཨུ་རུ་སུའི་དམག་མིས་བཙན་བཟུང་བྱས་ཡོད་འདུག་ཡུཀ་རེན་གྱི་དམག་མིས་གྲོང་ཁྱེར་ཨབ་དྷི་ཀ་ཡུན་རིང་སྲུང་སྐྱོབ་བྱ་རྒྱུའི་འབད་བརྩོན་ཆེ་བསྐྱེད་བྱས་ཡོད་པར་ཡུལ་དེའི་སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་བསྔགས་བརྗོད་དང་དམག་མིའི་ཚེ་སྲོག་སྲུང་སྐྱོབ་བྱ་རྒྱུར་ཡུཀ་རེན་གྱི་དམག་མི་རྣམས་གྲོང་ཁྱེར་དེ་ནས་ཕྱིར་འཐེན་བྱ་རྒྱུའི་ཐག་གཅོད་བྱས་ཡོད་པར་ཁོང་གིས་མོས་མཐུན་རྒྱབ་སྐྱོར་གནང་གི་ཡོད་ལུགས་གསུངས།

Putin will manage to make the next years catastrophic ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འདི་རྒྱལ་སྤྱིའི་རྒྱལ་ཁབ་ཚང་མས་མཉམ་འབྲེལ་ཕྱར་བ་གྲུ་འདེགས་བྱེད་པའི་དུས་ཚོད་ཅིག་རེད། ང་ཚོས་མཉམ་འབྲེལ་ཕྱར་བ་གྲུ་འདེགས་མ་བྱས་པ་ཡིན་ན Putin གྱིས་འཛམ་གླིང་འདིའི་ནང་ལ་ཆག་སྒོ་ཆེན་པོ་ཞིག་སློང་གི་རེད་ཅེས་ཉེན་བརྡ་བཏང་གནང་བཞག། ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་དན་མཆོག་གིས་བདུན་ཕྲག་འདིའི་མགོ་སྟོད་དུ་ཨ་མི་རི་ཀའི་རྒྱལ་ཡོངས་ལ་གསུང་བཤད་ཅིག་གནང་བའི་སྐབས་ལ། ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱིས་ཡུཀ་རེན་ལ་རོགས་རམ་སྤྲོད་པའི་གྲོས་འཆར་ལ་རྒྱལ་ཡོངས་གྲོས་ཚོགས་ཀྱིས་བཀའ་ཁྲོལ་ཆོག་མཆན་མ་གནང་བར་ཟླ་བ་མང་པོ་འགོར་འགྱངས་བྱུང་ཡོད་པས། ད་ཆ་ཡུཀ་རེན་གྱི་དམག་མིས་མེ་རྫས་མི་འདེང་བའི་དཀའ་ངལ་འཕྲད་དེ་ཡུལ་དེའི་གྲོང་ཁྱེར། Avdiivka། ཨུ་རུ་སུའི་དམག་མིར་ཤོར་རྒྱུའི་ཉེན་ཁ་ཡོད་པའི་ཉེན་བརྡ་བཏང་གནང་ཡོད་རེད། ཨུ་རུ་སུའི་དམག་མིས་ད་རེས་ཡུཀ་རེན་གྱི་གྲོང་ཁྱེར་ཨབ་དིབ་ཀ་བཙན་བཟུང་བྱས་ཐུབ་པ་དེས་ཨུ་རུ་སུའི་དམག་མིས་ཡུཀ་རེན་ཤར་ཕྱོགས་ཀྱི་མངའ་སྡེ་གཉིས་ཆ་ཚང་དབང་འཛིན་བྱེད་ཐུབ་པ་ཆགས་ཏེ་རིང་མིན་ཕྱི་ཟླ་གསུམ་པའི་ནང་ལ་བྱ་རྒྱུའི་ཨུ་རུ་སུའི་སྲིད་འཛིན་གྱི་འོས་བསྡུའི་ནང་ལ་སྲིད་འཛིན་ཕུ་ཀྲིན་ལ་མང་མོས་ཀྱི་རྒྱལ་ཁ་ཐོབ་རྒྱུར་ཕན་ཐོགས་ཆེན་པོ་ཡོང་གི་ཡོད་འདུག་སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་དབྱིན་ཇིས་ཡུ་ཀེ་རེན་ལ་དྲག་ཆས་གོ་མཚོན་དང་དཔལ་འབྱོར་གྱི་རོགས་རམ་སྤྲད་རྒྱུར་ཟླ་བ་སྔོན་མ་སྲུང་སྐྱོབ་ཀྱི་མཐུན་གྲོས་ཤིག་ལ་མཚན་རྟགས་བཀོད་གནང་ཡོད་པ་ནང་བཞིན། ཁོང་གིས་ཁེ་ཉིན་གཟའ་པ་སངས་ཀྱི་ཉིན་འཇར་མ་ནིའི་རྒྱལ་ས་བྷར་ལིན་དང། ཧྥ་རན་སིའི་རྒྱལ་ས་པེ་རིས་གཉིས་ཀྱི་ནང་ལ་སྲུང་སྐྱོབ་ཀྱི་མཐུན་གྲོས་ཁག་ཅིག་ལ་མཚན་རྟགས་བཀོད་གནང་ཡོད་པ་དང། ཨ་མི་རི་ཀའི་བྷ་དན་སྲིད་གཞུང་གིས་ཀྱང་ཨ་མི་རི་ཀས་ཡུ་ཀེ་རེན་ལ་ཌོ་ལར་ཐེར་འབུམ་དྲུག་ཅུ་གནས་པའི་སྲུང་སྐྱོབ་ཀྱི་རོགས་རམ་གནང་དགོས་པའི་གྲོས་འཆར་ཞིག་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ལ་ཕུལ་ཡོད་རུང་ཡིན་ན་ཡང་ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་འཐུས་མི་ཚོས་ངོ་རྒོལ་གནང་སྟེ་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱིས་གྲོས་འཆར་དེར་གཏན་འབེབས་གནང་མ་ཐུབ་པར་ལུས་བསྡད་ཡོད་པ་དང། གསར་འགོད་པ་ཞིག་གིས་ཨ་མི་རི་ཀས་ཡུ་ཀེ་རེན་ལ་སྲུང་སྐྱོབ་བྱ་རྒྱུའི་འཆར་གཞི་དེར

མིའུ་ནིག་གི་ཆེས་མཐོའི་ལྷན་འཛོམས་ཀྱི་ནང་ལ་མཉམ་ཞུགས་གནང་མཁན་ཨ་མི་རི་ཀའི་སྲིད་འཛིན་སྐུ་གཞོན་པ་ལྕམ Kamala Harris མཆོག་གིས་ཁེ་ས་གཟའ་སྤེན་པའི་ཉིན་སྲིད་འཛིན Zelensky མཆོག་མཇལ་འཕྲད་གནང་བའི་སྐབས་ལ་ཨ་མི་རི་ཀས་ཡུ་ཀེ་རེན་ལ་སྲུང་སྐྱོབ་ཀྱི་རོགས་རམ་སྤྲད་རྒྱུ་དེ་ནི་ཨ་མི་རི་ཀའི་སྲུང་སྐྱོབ་དང་མང་གཙོ་གཉིས་དང་འབྲེལ་བ་ཆེན་པོ་ཡོད་པ་ཞིག་རེད། རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་གསལ་པོ་ཡོད་པ་ལྟར། ང་ཚོས་ཕུ་ཀྲིན་ལ་ཡུག་ཀེ་རེན་གྱི་ས་ཆ་ཟ་རུ་བཅུག་པ་ཡིན་ན་ཁོ་བློ་ཁོག་ཆེ་རུ་ཕྱིན་ཏེ་ཡུ་རོབ་ཀྱི་ས་ཆ་གཞན་པར་ཟ་གི་རེད་དེ་འདྲ་སོང་ཙང་ཨ་མི་རི་ཀའི་སྲིད་དོན་པ་ཚོས་ཆབ་སྲིད་ཀྱི་འཐེན་འཁྱེར་རྒྱབ་སྐྱུར་གནང་སྟེ་ཡུག་ཀེ་རེན་ལ་སྲུང་སྐྱོབ་ཀྱི་རོགས་རམ་མུ་མཐུད་དེ་སྤྲད་དགོས་འདུག་ཅེས་གསུངས་བཞག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན།
འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་བདེན་ཚིག་རེད། སྤྱི་ཟླ་གཉིས་པའི་ཚེས་བཅོ་ལྔའི་ཉིན་ལ་དར་གྱི་ལམ་གྱི་ཆེད་སྒྲིག་རོལ་དབྱངས་ཚོགས་འཛོམས་ཟེར་བ་ཞིག་དབྱིན་ཇིའི་རྒྱལ་ས་ལོན་ཏན་ནང་དུ་བསྐོང་ཚོགས་གནང་ཡོད་པ་དང་དེ་ལ་རྒྱ་ནག་དང་ཧོང་ཀོང་དབྱིན་ཇིའི་སྒྱུ་རྩལ་པ་ཚོ་ཡི་ཡིད་དབང་འཕྲོག་ཡོད་པ་རེད། རོལ་དབྱངས་ཚོགས་འཛོམས་དེ་ནི་ཁ་ཆེ་ཡུ་གུར་མི་མང་ཚོས་རྒྱ་ནག་དབང་འཛིན་པའི་རིག་གནས་རྩ་མེད་བཟོ་བའི་སྲིད་བྱུས་ལ་ངོ་རྒོལ་བྱས་པ་ཡིན་པ་མ་ཟད་རྒྱལ་མཚམས་བརྒལ་ནས་རིག་གནས་མཉམ་གནས་དང།

སློབ་གསོ་དང་སྦྱོང་བརྡར་གྱི་ལས་ཕྱོགས་ཀྱི་གོ་སྐབས་མཁོ་འདོན་བྱེད་ཀྱི་ཡོད་པ་བཤད་ཀྱི་ཡོད་པ་རེད། ཡིན་ནའང་རྒྱལ་སྤྱིའི་ལྟ་ཞིབ་པ་མང་པོ་དང་བཙན་བྱོལ་ལ་ཡོད་པའི་ཡུ་གུར་གྱི་མིས་རྒྱལ་སྤྱིའི་སྤྱི་ཚོགས་ལ་གནད་དོན་དེའི་ཐོག་བྱ་སྤྱོད་སྤེལ་ནས་ཡུ་གུར་གྱི་འགྲོ་བ་མིའི་ཐོབ་ཐང་དང་ཤུལ་བཞག་རིག་གཞུང་སྲུང་སྐྱོབ་བྱེད་དགོས་པའི་འབོད་སྐུལ་བྱེད་ཀྱི་ཡོད་པ་རེད། དེ་འདྲའི་རྒྱབ་ལྗོངས་འོག་དར་སྐུད་ལམ་གྱི་རོལ་དབྱངས་ཚོགས་འཛོམས་དེ་ནི་འགོག་རྒོལ་གྱི་མཚོན་རྟགས་ཤིག་ཡིན་པ་རེད། དེས་ཡུ་གུར་གྱི་ཤུལ་བཞག་རིག་གནས་དང་ངོ་བོ་དེ་སྲ་བརྟན་འགྱུར་བ་མེད་པའི་ཐོག་ནས་སྲུང་སྐྱོབ་བྱེད་རྒྱུ་ཁས་ལེན་དེ་ཡིན་པ་རེད། རཱ་ཧེ་མ། མོ་ཧ་མུ་ཏི་ཡིས་འདི་ག་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གིས་བཅར་འདྲི་བྱེད་པའི་སྐབས་བརྗོད་དོན། ཤིང་ཅང་ཡུ་གུར་ནང་མི་རིགས་རྩ་མེད་བཟོ་བའི་གནས་ཚུལ་ཐོན་བཞིན་ཡོད་པས་དེར་བརྟེན་ང་ཚོས་སྔར་བཞིན་ང་ཚོའི་སྐད་ཡིག་དང། མཛེས་སྡུག་ལྡན་པའི་རིག་གནས་དང་རིག་གཞུང་གི་ཤུལ་བཞག་སྲུང་སྐྱོབ་ཆེད་འབད་བརྩོན་བྱེད་ཀྱི་ཡོད་པ་རེད་ཞེས་གསལ་སྟོན་བྱས་བཞག། རོལ་དབྱངས་ཚོགས་འཛོམས་དེ་བརྒྱུད་ནས་ཡུ་གུར་མི་རིགས་ཀྱི་སྲོལ་རྒྱུན་རོལ་དབྱངས་དང་རིག་རྩལ་གནས་ཚུལ་མི་འདྲ་བ་གསལ་སྟོན་བྱས་ནས་ཐལ་སྐྱོད་ཀྱི་གནོན་ཤུགས་དང་འགྲན་རྩོད་ལ་གདོང་ལེན་བྱེད་ཀྱི་ཡོད་པས་རིག་གནས་དང་སྒྱུ་རྩལ་གྱི་སྟོབས་ཤུགས་དེ་སྔར་བཞིན་རིག་གཞུང་རྩ་མེད་བཟོ་བའི་བྱ་ཐབས་བཀག་འགོག་བྱེད་མཁན་གྱི་སྟོབས་ཤུགས་ཤིག་ཆགས་ཡོད་པ་རེད།

ཁོང་ནས་འགྲེལ་བརྗོད་བྱས་ཡོད་པ་རེད། ཡེ་ཕིན་ནས་བཤད་དོན་རོལ་དབྱངས་དེ་རང་ནི་ཆབ་སྲིད་དང་འབྲེལ་བ་མེད་པའི་རིག་རྩལ་གྱི་རྣམ་པ་ཞིག་རེད་ཡིན་ནའང་རྒྱ་ནག་དམར་ཤོག་གི་སྒེར་གཅོད་དབང་སྒྱུར་གྱི་ཁོར་ཡུག་འོག་དེར་རིམ་པ་ཁག་ནས་གནོན་ཤུགས་སྤྲོད་ཀྱི་ཡོད་པ་རེད། དེ་རིང་གི་ཡུ་གུར་གྱི་གཞས་དང་དེའི་ནང་ཡུ་གུར་སྐད་ཀྱི་གཞས་ནི་རྒྱ་ནག་ནང་ཁྱབ་སྤེལ་བྱེད་ཐབས་མེད་པས་རོལ་དབྱངས་དེ་ཡང་ངོ་རྒོལ་གྱི་རྣམ་པ་ཞིག་ཆགས་ཡོད་པ་རེད། དེའི་ཐོག་ནས་རྒྱ་ནག་གི་ད་ཡོད་ཀྱི་ཆབ་སྲིད་ཁུངས་ལུང་མེད་པ་འདི་གསལ་བཤད་བྱེད་ཀྱི་ཡོད་པ་རེད་ཞེས་ཁོང་ནས་གསལ་སྟོན་བྱས་བཞག། དེ་བཞིན་མེ་ནས་གསལ་སྟོན་བྱས་དོན་ད་རེས་ཀྱི་དར་སྐུད་ལམ་གྱི་རོལ་དབྱངས་ཚོགས་འཛོམས་དེས་ཡུ་གུར་རིག་གནས་ཀྱི་ངོ་མཚར་ཆེ་བར་གུས་བཀུར་ཞུས་པ་དེ་མཚོན་ཡོད་པ་མ་ཟད་ཡང་རིག་རྩལ་དང་རོལ་དབྱངས་བརྒྱུད་ནས་ངོ་རྒོལ་གྱི་བྱ་ཐབས་ཀྱི་གནས་ཚུལ་ཁྱབ་སྤེལ་བྱེད་ཀྱི་ཡོད་པ་རེད་ལ།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་ལྔ་པ་ནང་ཚོགས་འདུ་གོ་སྒྲིག་བཟོ་མཁན་གྱིས་ཨཕ་གྷན་གྱི་སྐུ་ཚབ་མགྲོན་བོས་ཡོད་མ་རེད། ད་རེས་འཆམ་པོ་གྱི་ཚོགས་པ་ཚེ་རྫོང་ཏཱ་ལི་བན་གྱི་གཞུང་འཛིན་སྐུ་ཚབ་མགྲོན་བོས་ཡོད་རེད། ཡིན་ནས་ཚོགས་འདུ་ཚོགས་པ་ལ་ཉི་མ་གཅིག་མ་ཚད་མེད་རིགས་ཏཱ་ལི་བན་གྱི་གཞུང་འཛིན་སྐུ་ཚབ་ཚོགས་འདུ་ལ་བཅར་གྱི་ཡིན་མིན་དང་བཅར་བ་ཡིན་ན་ཆ་རྐྱེན་ཅི་ཡོད་གསལ་པོ་རེད་ཡོད་མ་རེད། ཉེ་བའི་ཆར་ཏཱ་ལི་བན་གྱི་གཞུང་འབྲེལ་མི་སྣ་ཁ་ཤས་ཀྱིས་ཏཱ་ལི་བན་གྱི་སྐུ་ཚབ་བཅར་རྒྱུ་རེད་ཡོད་མ་རེད། ཆ་རྐྱེན་ཁ་ཤས་ཡོད་བ་ཚོས་ཁས་ལེན་མཛད་ན་མིན་ཞེས་ཟེར་ཡོད་རེད། རེས་གཟའ་སྤེན་པ་ཉིན་ཏཱ་ལི་བན་གྱི་ཕྱི་སྲིད་ལས་ཁུངས་ཀྱི་ཕྱི་སྲིད་ལས་ཁུངས་ཀྱིས་ཚོགས་འདུ་ལ་བཅར་བ་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ཆ་རྐྱེན་ཁ་ཤས་བཏོན་ཡོད་བ་ཚོས་ཁས་ལེན་བགྱིད་རྒྱུ་ནས་ཞེས་ཟེར་གི། ཕྱི་སྲིད་ལས་ཁུངས་ཀྱི་གསལ་བསྒྲགས་ནང་ཏཱ་ལི་བན་གྱི་དབང་སྒྱུར་འོག་ཡོད་པ་ཨབ་གྷ་ནི་སཱན་ལ Islamic Emirates ཡང་ན་ཁ་ཆེ་གི་རྒྱལ་ཁབ་ཟེར་བའི་གཅིག་བཟོ་བ་ཨབ་གྷ་ནི་སཱན་གྱི་སྐུ་ཚབ Islamic Emirates གྱི་སྐུ་ཚབ་ཁེར་རོ་ཡིན་བ་ཁས་ལེན་བ། གནད་འགག་ཅན་གྱི་གནད་དོན་ཚོའི་སྐོར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེས་མཐོ་སྐུ་ཚབ་རིམ་པ་དང་ངོ་ཐུག་བྱེད་དུ་འཇུག་པ་ཡིན་ན་དགེ་མཚན་ལྡན་པ་ཅིག་རེད་གི་རེད་ཟེར་འདུག། དེ་མ་རེད་ན Islamic Emirates གྱི་སྐུ་ཚབ་བཏང་མ་བཏང་ཡོད་མ་རེད་ཟེར་འདུག།

གཞུང་འབྲེལ་ངོས་འཛིན་མེད་པ་གི་ཐོག་ནས་ཏཱ་ལི་བན་དང་འབྲེལ་བ་བཟོ་བཞིན་ཡོད་རེད། འབྲེལ་བ་བཟོ་བ་ལ་ཏཱ་ལི་བན་གྱིས་ནག་མོ་ཚོ་ལ་ཐོབ་ཐང་སྟེར་བཞིན་མེད་པ་དེ་དང་བདེ་འཇགས་ཀྱི་ཉེན་ཁ་ཡོད་ཚུལ་མཁྱེན་འབྲེལ་བ་བཟོ་རྒྱུ་དེ་དཀའ་མོ་རེད་ཡོད་རེད། འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། མཚམས་འདི་ནས་བདེ་ཆེན་ལྷ་རྒྱལ་མཚོ་ལགས་ནས་ཕྱོགས་བསྒྲིགས་ཞུས་པའི་འདས་པའི་བདུན་ཕྲག་གཅིག་རིང་ལ་བོད་དང་འབྲེལ་བའི་གསར་འགྱུར་གལ་ཆེ་ཁག་ཕྱོགས་བསྒྲིགས་ཞུས་པ་ཞིག་ལ་གསན་རོགས་གནང།

དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས་འཛིན་བཟུང་བྱས་ནས་ད་བར་གནས་ཚུལ་གོ་ཐོས་མེད་པར་བརྟེན་ཁོང་གི་ཨ་མས་རང་གི་བུའི་ཆེད་དུ་སེམས་ཁྲལ་ཚད་མེད་ཀྱིས་མནར་སྟབས་ད་ལྟའི་ཆར་ཁོང་མོའི་གཟུགས་པོའི་གནས་སྟངས་ཧ་ཅང་ཞན་པོར་གྱུར་ཡོད་པ་རེད་བསྟན་འཛིན་མཁྱེན་རབ་ལགས་ནི་བོད་ནང་གི་ཉག་ཆུ་རྫོང་ཨོ་ཐོག་སྨད་མཐའ་སྡེ་བ་ནས་ཡིན་པ་དང།

ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྔར་སྲོལ་ལྟར་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་འདུས་མང་དང་འབྲེལ་ཡོད་ལས་བྱེད་རྣམས་ཀྱིས་འདི་ཚེས་བཅུ་བཞི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་མགོན་པོ་མཆོག་བོད་ལུགས་དགུང་གྲངས་དགུ་བཅུར་ཕེབས་པའི་གོ་སྟོན་དང་སྦྲགས་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་གཟིམ་ཆུང་བརྟན་བཞུགས་བསྟར་འབུལ་ཞུས་གནང་ཡོད་པ་རེད་སྐབས་འདིར་མགོན་པོ་མཆོག་ནས་དགུང་གྲངས་བརྒྱ་དང་བཅུ་ལ་བཞུགས་རྒྱུའི་ཞལ་བཞེས་བཟང་པོ་ཐོབ་ཡོད་པ་མ་ཟད་ལྷག་པར་དུ་གྲྭ་ཚང་གི་སྔགས་ཆོག་དང་མཚན་ཉིད་ཀྱི་གཞུང་སོགས་མི་ཉམས་རྒྱུན་འཛིན་མུ་མཐུད་གནང་དགོས་པའི་བཀའ་སློབ་སོགས་ཕེབས་ཡོད་པ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སློབ་སྤྱི། ཐུབ་བསྟན་ཡར་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། དེ་བཞིན་རྣམ་རྒྱལ་གྲྭ་ཚང་ནས་བོད་རབ་བྱུང་བཅུ་པའི་ཤིང་ཁྱི་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་བཞི་ལོར་སོག་པོ་རྒྱལ་པོ་ཨལ་ཏན་གྱིས་རྒྱལ་མཆོག་སྐུ་འཕྲེང་གསུམ་པ་བསོད་ནམས་རྒྱ་མཚོ་མཆོག་སོག་ཡུལ་དུ་གདན་འདྲེན་ཞུ་སྐབས་ཆུ་ཤུལ་དུ་ཡོད་པའི་སྔགས་པ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ཟེར་བའི་དགོན་པ་དེ་ནས་དགེ་འདུན་པ་ཉི་ཤུ་ཙམ་མཉམ་འཁྲིད་བྱས་ནས་ཁོང་རྣམ་པ་ཚོར་ཉིན་ལྟར་རྗེ་བཙུན་རྣམ་པར་རྒྱལ་མའི་ཚེ་ཆོག་འདོན་དུ་བཅུག། ཐོག་མིང་ལ་རྣམ་རྒྱལ་གྲྭ་ཚང་ཞེས་བཏགས་ཏེ་སྐུ་ཞབས་གྲྭ་ཚང་དུ་བསྒྱུར་ཡོད་པ་དུང་དཀར་ཚིག་མཛོད་ཆེན་མོའི་ནང་གསལ་ཡོད་པ་རེད། གཞི་རྩའི་ད་རེས་ཀྱི་གཟིམ་ཆུང་བརྟན་བཞུགས་སྐབས་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་གིས་གཙོས་པའི་དགེ་འདུན་པ་བགྲེས་གཞོན་གྲངས་ཉིས་བརྒྱ་ལྔ་བཅུ་ལྷག་དང་ལས་བྱེད་བརྒྱ་དང་ལྔ་བཅུ་ལྷག་ལྷན་འཛོམས་ཀྱིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བརྟན་བཞུགས་འདེགས་འབུལ་ཞུས་ཡོད་པ་སློབ་སྤྱི་ཐུབ་བསྟན་ཡར་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། སྤྱི་ཟླ་གཉིས་པའི་ཚེས་བཅོ་ལྔའི་ཉིན་ཨ་རིའི་གྲོས་ཚོགས་འོག་མས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་ཚད་མཐོའི་མང་མོས་རྒྱབ་སྐྱོར་ཐོབ་ཡོད་པས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་གནད་དོན་དེ་དང་འབྲེལ་བོད་རྒྱའི་དཀའ་རྙོག་མ་སེལ་བར་མི་ལོ་དྲུག་ཅུ་རེ་ལྔ་ཙམ་འགྲོ་གི་ཡོད་ཀྱང་བོད་དོན་འདི་ད་དུང་ཡང་ཨ་རིའི་སྲིད་དོན་ཚོགས་པ་གཉིས་ཀས་གལ་ཆེར་བརྩིས་གནང་སྟེ་མུ་མཐུད་རྒྱབ་སྐྱོར་གནང་གི་ཡོད་པ་རེད་ཅེས་གསལ་སྟོན་གནང་ཡོད་རེད་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་དོན་ཁྲིམས་འཆར་ཁག་ལ་རྒྱབ་སྐྱོར་ཐོབ་ཆེད་ལས་འགུལ་རབ་དང་རིམ་པ་སྤེལ་གནང་ཡོད་པས་ཨ་རིའི་སྲིད་དོན་ཚོགས་པ་གཉིས་ཀས་བོད་དོན་ལ་ཚད་མཐོའི་རྒྱབ་སྐྱོར་གནང་བ་དེ་ནི་གཟི་བརྗིད་ཅིག་དང་བོད་ཀྱི་ལོ་གསར་བའི་ནང་དམིགས་བསལ་གྱི་གཏམ་བཟང་ཞིག་ཀྱང་ཡིན་པའི་འགྲེལ་བརྗོད་གནང་ཡོད་རེད། དེ་བཞིན་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་ནུས་པ་ཡོད་ཚད་བཏོན་པའི་ཐོག་ནས་དེ་མཚུངས་ཀྱི་ལས་འགུལ་སྤེལ་གནང་བ་ལྟར་ད་རེས་ཀྱི་བོད་དོན་ཁྲིམས་འཆར་ལ་ཚད་མཐོའི་རྒྱབ་སྐྱོར་ཐོབ་པ་དེ་ཡང་གཞུང་དང་ཚོགས་པ་སྒེར་བཅས་ཐུན་མོང་གི་ནུས་པ་བཏོན་པའི་གྲུབ་འབྲས་ཤིག་ཡིན་པ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་མུ་མཐུད་འགྲེལ་བརྗོད་གནང་ཡོད་པ་རེད།

ཐེངས་འདིའི་རྒྱབ་སྐྱོར་གནང་བར་འབྲེལ་ཡོད་ཡོངས་ལ་རྗེས་སུ་ཡི་རངས་དང་གྲོས་འཆར་འདིའི་ཐོག་ནས་རྒྱ་ནག་གཞུང་གིས་བོད་ཀྱི་དངོས་ཡོད་གནད་དོན་སྐོར་ལ་མི་བདེན་རྫུན་སྒྲིག་གི་འཁྱོག་བཤད་བྱེད་པར་ཁ་གཏད་གཅོག་རྒྱུ་དང་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ཞེས་པའི་རྒྱ་ནག་གི་འཁྱོག་བཤད་ལ་ངོས་ལེན་མི་བྱེད་པ་མ་ཟད་རྒྱ་ནག་གཞུང་ཕྱོགས་ནས། གོང་ས་མཆོག་གི་སྐུ་ཚབ་བམ་དམངས་གཙོའི་ལམ་ནས་འོས་འདེམས་ཞུས་པའི་བོད་མིའི་དབུ་ཁྲིད་དང་ལྷན་དུ་བོད་རྒྱའི་གྲོས་མོལ་བསྐྱར་དུ་འགོ་འཛུགས་བྱེད་དགོས་པའི་གནོན་ཤུགས།

གལ་ཆེའི་བོད་དོན་གྲོས་འཆར་རྣམས་འབེབས་པར་བཀའ་དྲིན་ཆེ་ཞེས་ཞུས་གནང་ཡོད་པ་རེད། གོང་གི་གནས་ཚུལ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་བདེ་ཆེན་རྒྱ་མཚོ་ཡིན། འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། གཤམ་ལ་བློ་བཟང་རྗེ་གཤོངས་ལགས་ཀྱིས་གཙོ་སྐྱོང་གནང་པའི་སོ་ཡ་ལ་གླུ་གཞས་ཀྱི་ལས་རིམ་གསན་རོགས་གནང། འདི VOA ཨ་རིའི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། ང་ཚོའི་སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་རྗེ་གཤོངས་བློ་བཟང་ཚུལ་ཁྲིམས་ཡིན། དེ་རིང་གི་སོ་ཡ་ལའི་བོད་ཀྱི་གླུ་གར་རྒྱ་མཚོའི་ལེ་ཚན་འདིའི་ནང་མངའ་རིས་དམངས་གཞས་བྱ་ལ་བྱ་ཞེས་པ་གཞས་པ་ཀརྨ་བཀྲ་ཤིས་ཆོས་འབྱོར་དང་གཞས་མ་མཚོ་མོ་གཉིས་ཀྱིས་བཏང་བ་དེ་གསན་རོགས་གནང།

ཡུ་ཀུ་རེན་ལ་མཚོན་ཆའི་རོགས་རམ་ཛ་དྲག་ཆགས་ཡོད་ཅེས་མཐུན་ཕྱོགས་རྒྱལ་ཁབ་རྣམས་ལ་རེ་སྐུལ་ཞུས་འདུག་འཕྲལ་སེལ་རིང་རྒྱང་རིང་པོར་སྙོབ་པའི་མཚོན་ཆ་དང་མེ་སྒྱོགས་སོགས་འདང་གི་མེད་པ་དེས་ཨུ་རུ་སུར་ངལ་གསོ་དང་དབུགས་ལེན་རྒྱུའི་དུས་ཚོད་སྤྲད་ཀྱི་ཡོད་རེད་ཅེས་གསུངས་པའི་སྐབས་ལ་ཡུ་ཀུ་རེན་གྱི་ཤར་ཕྱོགས་གྲོང་སྡེ་ཨབ་དིབ་ཀ་ནས་དམག་མི་རྣམས་ཕྱིར་འཐེན་བྱས་ཚར་ཡོད་པ་དང་ཨུ་རུ་སུས་གྲོང་སྡེ་དེར་དབང་བསྒྱུར་ཆ་ཚང་བྱེད་བཞིན་ཡོད་པ་དང་དེ་ནི་ཨུ་རུ་སུའི་རྒྱལ་ཁ་ཆེན་པོར་བརྩིས་འདུག་མུ་ནིག་བདེ་འཇགས་ཚོགས་ཆེན་ཐོག་ལ་སྲིད་འཛིན་ཛེ་ལན་སི་ཀིས་བདེ་འཇགས་དང་ཕྱི་འབྲེལ་སྲིད་ཇུས་ཀྱི་འགོ་ཁྲིད་རྣམ་པར་བཀའ་མོལ་གནང་གསལ། ཧ་ལམ་ལོ་ངོ་གཉིས་འཁོར་གྲབས་ཡོད་པའི་དམག་འཁྲུག་འདིའི་ནང་ཡུ་ཀུ་རེན་ནས་བསྐྱར་དུ་རང་སྲུང་གི་ལངས་ཕྱོགས་འཛིན་བཞིན་ཡོད་པའི་རྒྱུ་མཚན་ནི་མཚོན་ཆ་ཉུང་དྲགས་པ་དང་དམག་མི་ཉུང་དྲགས་པའི་དཀའ་ངལ་ལ་ཐུག་ཡོད་ཅེས་བརྗོད་འདུག། ཨ་མེ་རི་ཁའི་གྲོས་ཚོགས་འོག་མའི་ནང་དུ་རྒྱ་ནག་དམར་ཤོག་ཚོགས་པའི་ཉེན་ཁ་ལ་ཆེད་དམིགས་ཀྱིས་གསར་འཛུགས་གནང་ཡོད་པའི་རྒྱ་ནག་ལས་དོན་ཚོགས་ཆུང་གི་འགན་འཛིན་སྐུ་ཞབས་མེག་གྷ་ལེ་ཀེར་བདུན་ཕྲག་རྗེས་མའི་ཚེས་ཉི་ཤུ་གཅིག་ཉིན་ལ་གྲོས་ཚོགས་འཐུས་མི་བདུན་བཅས་ཀྱིས་གྲུབ་པའི་སྐུ་ཚབ་ཚོགས་པ་ཞིག་སྣེ་ཁྲིད་ནས་ཐའེ་ཝན་དུ་འཚམས་འདྲི་ཕེབས་འཆར་ཡོད་པ་དང། དེ་ནི་གཙོ་བོ་ད་ལོའི་སྤྱི་ཟླ་ལྔ་པའི་ནང་དུ་ཐའེ་ཝན་གྱི་སྲིད་འཛིན་གསར་པ་ལའེ་ཆིང་ཏེ་དམ་འབུལ་མཛད་སྒོ་མ་ཚོགས་སྔོན་ལ་ཨ་རིའི་གྲོས་ཚོགས་ཀྱིས་ཁོང་ལ་རྒྱབ་སྐྱོར་ཡོད་པ་མཚོན་བྱེད་ཡིན་པ་དང་མ་དངུལ་དུས་བབ་ཀྱི་གནས་ཚུལ་སྤེལ་གསལ་ལྟར་ན་སྐུ་ཞབས་མེག་གྷ་ལེ་ཀེར་ལགས་ཀྱིས་སྣེ་ཁྲིད་པའི་སྐུ་ཚབ་ཚོགས་པ་དེས་འདེམས་ཐོན་སྲིད་འཛིན་ལའེ་ཆིང་ཏེ་ལས་གཞན་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ་དང་ཁ་གཏད་སྲིད་དོན་ཚོགས་པ་གོ་མིན་ཏང་གི་ཧན་གོ་ཡུ་ལ་ཡང་ཐུག་འཕྲད་གནང་རྒྱུ་རེད་འདུག། རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་བོད་པའི་གཞིས་ཆགས་ཀོ་ལེ་གྷལ་དོན་ལྡན་གླིང་གཞིས་ཆགས་ཚུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་མཛད་སྒོ་སྲུང་བརྩི་རྒྱས་པར་ཞུས་དང་ཞུ་མུས་རེད་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་རྣམ་པ་གཉིས་དང་དོན་ལྡན་གླིང་གཞིས་ཆགས་ཀྱི་གཞིས་འགོ་དགེ་ལེགས་འབྱུང་གནས་ལགས་དབུས་པའི་སྐུ་མགྲོན་དང་མི་དམངས་མཉམ་འཛོམས་ཐོག་གཟའ་སྤེན་པར་ཀོ་ལེ་ཀལ་གཞིས་ཆགས་ཀྱི་མི་དམངས་ཚོགས་ཁང་ནང་ལ་མཛད་སྒོ་ཚོགས་ཡོད་པ་རེད། མཛད་སྒོའི་ཐོག་ཀོ་ལེ་ཀལ་གཞིས་ཆགས་ཀྱི་གཞིས་འགོ་དགེ་ལེགས་འབྱུང་གནས་ལགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྔ་བཅུའི་དུས་དྲན་ཐོག་བསྩལ་བའི་དམིགས་བསལ་གསུང་འཕྲིན་དེ་སྒྲོག་སྦྱང་གནང་འདུག་གསུང་འཕྲིན་ནང་ལ་ཀོ་ལེ་ཀལ་དོན་ལྡན་གླིང་གཞིས་ཆགས་ཚུགས་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩི་བྱེད་བཞིན་ཡོད་པར་གཞིས་ཆགས་མི་མང་ཡོངས་དང་ཕྱི་ནང་གི་སྐུ་མགྲོན་དང་བཅས་པར་ཚང་མར་མཛའ་བརྩེའི་འཚམས་འདྲི་གནང་འདུག་གཞན་ཡང ྋགོང་ས་མཆོག་གིས་རང་ཅག་བཙན་བྱོལ་དུ་འབྱོར་བའི་རྗེས་གཞིས་ཆགས་ཟུར་བཙུགས་དགོས་པའི་དམིགས་འདུན་ནི་མི་འབོར་ཆེ་ཞིང་ས་རྒྱ་ཆེ་བའི་རྒྱ་གར་ཡུལ་གྲུ་ཁག་གི་ནང་རིམ་བཞིན་སིམ་སྟེ་ཁ་འཐོར་དུ་མི་འགྲོ་བ་དང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་ཡུལ་གོམས་གཤིས་ལུགས་བཅས་པ་མི་ཉམས་རྒྱུན་འཛིན་ངེས་གཏན་མེད་པའི་འཚོ་བའི་དཀའ་ངལ་སེལ་ཐབས་བཅས་ཀྱི་ཆེད་དུ་ཡིན་པ་ལྟར་ཕྱོགས་ཚང་མ་ནས་ངལ་བ་དང་ལེན་དང་ཕྱར་གྲུ་མཉམ་འདེགས་བྱེད་པའི་འབྲས་བུ་རང་རེའི་མིག་གི་མདུན་དུ་སྤྱོད་ཡུལ་དུ་གྱུར་ཡོད་རེད་ཅེས་གསུངས་འདུག། ནུབ་ཆིངས་སྒྲིག་འཛུགས་ཀྱི་དྲུང་ཡིག་ཆེན་མོ Jens Stoltenberg ལགས་ནས་རེས་གཟའ་ཕུར་བུ་ཉིན་ལ་ནུབ་ཆིངས་སྒྲིག་འཛུགས་ཀྱི་ཚོགས་ཞུགས་རྒྱལ་ཁབ་སུམ་ཅུ་སོ་གཅིག་ནང་ནས་ཉུང་མཐའ་ཡང་རྒྱལ་ཁབ་བཅོ་བརྒྱད་ཀྱིས་རྒྱལ་ཡོངས་ཐོན་སྐྱེད་བསྡོམས་འབོར་ནང་གི་བརྒྱ་ཆ་གཉིས་དེ། རྒྱལ་སྲུང་སྐོར་ལ་འགྲོ་གྲོན་བཏང་རྒྱུ་ཡིན་པ་གསལ་བསྒྲགས་གནང་འདུག། ང་ཚོས་ཐེངས་འདིའི་གསར་འགྱུར་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཚར་བ་ཡིན། ང་ཚོས་གསར་འགྱུར་ལས་རིམ་ཞིབ་ཕྲ་གསན་འདོད་ཡོད་ན་ང་ཚོའི་དྲ་རྒྱ www dot voa tibetan dot com ཕེབས་ན་རྣམ་པ་ཚོས་ལས་རིམ་གསན་གཟིགས་གནང་ཐུབ་ཀྱི་ཡོད། ང་ཚོའི་ལས་རིམ་དེ་བཀོད་སྒྲིག་གནང་མཁན་རིན་འཛིན་ལགས་དང་ང་ཚོའི་འཕྲིན་གཏོང་ལག་རྩལ་བ་ཛུ་བེར་རེད། རྣམ་པ་ཚོས་ང་ཚོའི་གསར་འགྱུར་ལས་རིམ་གསན་གནང་བར་ཐུགས་རྗེ་ཆེ།